ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་པའི་ཚེས་བཞི་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དྲུག་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། འཕྲོད་བསྟེན་དང་འབྲེལ་ཡོད་ཀྱི་ཐོག་ནས། གྲིབ་སྐྱོན་དང་འབྲེལ་བའི་ཁྲག་རྩ་འགག་པ་ནས་ཐོན་པའི་ནད་རིགས་ཀྱི་ཉེན་ཁ་དང་ནད་གཞི་འདིའི་སྔོན་འགོག་སོགས་འབྲེལ་ཡོད་སྐོར་བཀའ་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www།

ཨ་ཏག་ཏག་ད་ད་རིང་ལེ་ཚན་འདི་ནང་ངོ་སྤྲོད་ཞུ་རྒྱུའི་བརྗོད་གཞི་དེ་ཡིན་པ་ཡིན་ན་ལས་གྲིབ་སྐྱོན་དང་འབྲེལ་ཡོད་ཀྱི་ཐོག་ནས་ད་ཁྲག་རྩ་འགག་པའི་ཐོག་ནས་ནད་གཞི་ཕོག་རྗེས་ཉེན་ཁ་དང་ནི་དེ་འདྲ་ཅིག་ཡོང་གི་ཡོད་དུས་འདིའི་སྔོན་འགོག་དང་འབྲེལ་ཡོད་ཀྱི་ད་རྒྱུན་དུ་ནས་ད་ང་རང་ཚོའི་ཡང་ཟས་བཅུད་ལ་དོ་སྣང་དང་འདི་གས་ཀྱི་སྐོར་ནས་བཀའ་མོལ་ཞུ་གི་ཡིན་ལ་ནི་ཁྲག་རྩ་དེ་ཡིན་པ་ཡིན་ན་ད་ང་རང་ཚོ་མིའི་ལུས་པོའི། སྟེང་ལ་རྩའི་ནང་ལོགས་ལ་ཁྲག་གི་འཁོར་རྒྱུག་དང་ཐད་ཀར་འབྲེལ་བ་ཡོད་པ་ཅིག་ཆགས་ཡོད་བྱས་ན་འཁོར་རྒྱུག་ཡག་པོ་ཅིག་མ་བྱུང་བ་ཡིན་ན་ཨ་ནི་སྲོག་ལ་ཉེན་ཁ་འཕྲད་ཡག་གི་གནས་ཚུལ་ཅིག་ཐོན་གྱི་ཡོད་རེད་བྱས་ཙང་འདི་ཡིན་དུས་ཀ་ནས་ན་ང་ཚོས་ཡང་ཁྲག་རྩ་འགག་པ་ནས་ཐོན་པའི་ན་ཚའི་ཉེན་ཁ་དང་ད་འདིའི་ནི་སྔོན་འགོག

ཐོག་མ་ད་བཀའ་འདྲི་ཞུ་ཡག་དེ། ང་རང་ཚོ་ད་ཁྲག་རྩ་འགག་པ་ཟེར་ཅེས་ཞུ་དུས་ག་ནས་དེའི་ངོས་འཛིན་དེ་ག་འདྲས་ཅིག་ཞུ་དགོས་ཀྱི་ཡོད་རེད་ག་འདྲས་ཅིག་ལ་ནི་ཁྲག་རྩ་འགག་པ་ཟེར་ཅེས་རྣམ་པ་ཚོ་ད་ཆེད་ལས་པའི་ངོས་ནས་ཡང་དེའི་འགྲེལ་བཤད་དེ་ག་འདྲས་གནང་གི་ཡིན་ན། ཁྲག་རྩ་འགག་ཟེར་དུས་ག་ནས་ཨ་ལས་སྔོན་ལ་ངས་འདིའི་སྐོར་ལ་རྒྱབ་ལྗོངས་ཤིག་མདོར་བསྡུས་ཞུས་ན་བསམ་བྱུང་ད་ལྟའི་མི་མང་ཚང་མས་ཅིག་མཁྱེན་ཡོང་མཁྱེན་རྟོགས་ཆེད་དཔེར་ན་ཆ་བཞག་ན་ཨ་མི་རི་ཀ་ནང་ལོགས་ལ་མི་གྲོངས་འགྲོ་མཁན་གྱི་བརྒྱ་ཆ་ལྔ་བཅུ་རྩ་གཅིག་ཁྲག་རྩ་དང་འབྲེལ་བ་ཡོད་པའི་ཐོག་ནས་གྲོངས་འགྲོ་གི་ཡོད་རེད་ལ། ཁྲག་རྩ་དང་འབྲེལ་བ་ཟེར་དུས་ཀ་ནས་ད་ང་རང་ཚོའི་གཟུགས་པོ་སྤྱིར་བཏང་ཉམས་འགྲོ་ཡག་གི་གཞི་རྩ་རེད་དེ། ཁྲག་རྩའི་གནས་སྟངས་ཡག་པོ་མེད་པ་དང་དེའི་རྐྱེན་པས་གཟུགས་པོ་རྒས་འགྲོ་ཡག་དང་དེ་ག་ནང་བཞིན་ན་ཚ་འཁྲིད་ཡོང་ཡག་མང་པོ་ཆགས་ཀྱི་ཡོད་རེད་ལ། སྤྱིར་བཏང་གི་ཁྲག་རྩའི་ན་ཚ་ཟེར་དུས་ཀ་ནས་ད་འདི་ན་ཚ་དེའི་ག་སོགས་ར་ད་འཇམ་པོ་གསོག་གི་རེད། མང་པོ་ཅིག་ལ་ཡང་ཁྲག་རྩའི་ན་ཚ་ཡོད་པ་བྱས།

དེ་ཡི་རྐྱེན་པས་ན་ཚ་ཁྲིད་རྗེས་གཞི་རྩ་ཅིག་ཆགས་ཀྱི་ཡོད་ལ་དེ་གའི་གཞི་རྩ་བརྟེན་ས་དེ་ག་པར་བརྟེན་དགོས་ཟེར་ན་ང་རང་ཚོའི་གཟུགས་པོའི་ལྗིད་ཚད་ཟས་དེ་བཅུད་དང་ལྡན་པ་མཆོད་ཀྱི་ཡོད་དམ་མེད། ཨ་ནི་གཟུགས་པོ་ལ་ཡང་འཁྲུག་ཆ་དང་ལུས་སྦྱོང་ཟེར་མཁན་དེ་ཡོང་གི་ཡོད་མེད་དང་དེ་གས་དེའི་གཞི་རྩ་རྐང་རེད་དེ་གཞི་རྩ་དེ་གར་གནས་ཀྱི་ཡོད་རེད་ལ་ཨ་ནི་དེ་ད་དེ་གས་དེ་ཡག་པོ་བྱུང་བ་ཡིན་ན་ང་རང་ཚོའི་མི་ཚེ་ཁག་ཅིག་གིས་ནི་ཚེ་སྒྲུབ་ཟེར་གནང་ནས་མི་ཚེ་རིང་བཏང་ཡང་ན་ད་དེ་འདྲ་གནང་གི་ཡོད་རེད་བ།

ཁ་ཤས་ད་ང་རང་ཚོ་འགྲོ་ག་ལ་ང་རང་ཚོ་ཕྱག་ལས་ན་སི་ལས་ངོ་ཁྱེད་མ་དེ་ནི་ཡོད་སྲིད་གི་རེད་ཁ་ཤས་དགུང་ལོ་བདུན་ཅུ་ཞིག་ཕེབས་ཀྱི་ཡོད་ནའི་གཟུགས་པོའི་འཕྲོད་བསྟེན་དེ་ལོ་ལྔ་བཅུ་ལྔ་བཅུ་ང་ལྔ་ཙམ་ཅིག་འཕྲོད་བསྟེན་ཡོད་རེད་མི་ཤི་གི་ད་ཁམ་ཤི་དི་གི་ཁ་ཤས་དགུང་ལོ་ལྔ་བཅུ་ལྔ་བཅུ་ད་ལྔ་བཅུ་ང་ལྔ་ཙམ་ཡིན་ནའི་གཟུགས་པོའི་ཁམས་དང་འཕྲོད་བསྟེན་ད་ཏག་ཏག་མ་བསྡད་པའི་རྐྱེན་པས་ཧ་ལམ་མ་སེ་ཅིག་ལོ་བདུན་ཅུ་སླེབས་པ་ནང་བཞིན་གི་མིའི་གཟུགས་པོའི་གནས་སྟངས་ཤོར་རེད་དེ་ཡིན་དུས་ཀ་ནས་ང་རང་ཚོའི་གཟུགས་པོའི་འཕྲོད་བསྟེན་གི་དམིགས་བསལ་གྱི་ཁྲག་རྩའི་འཕྲོད་བསྟེན་གྱི་ཞེ་དྲག་གི་གལ་ཆེན་པོ་རེད་ལ། འདིའི་ཐོག་ལ་ཡང་ནམ་རྒྱུན་ནས་ཅིག་དོ་སྣང་གནང་ཐུབ་པ་ཡིན་ན། འདིས་མ་འོངས་པར་ན་ཚ་མང་པོ་ཅིག་སྔོན་འགོག་བྱེད་ཡག་ལ་ཕན་གྱི་ཡོད་རེད་ལ། ད་ད་རེས་ངས་ཞུ་ཡག་དེ་གང་རེད་དེ། ཁྲག་རྩ་ཟེར་མཁན་ག་བག་ཚིག་གོ་རེད། འདིས་ཨ་ནི་རྒྱུ་དང་རྐྱེན་ག་རེ་ཡོད་རེད། རྟགས་མཚན་ག་རེ་ཡོད་རེད་ད་ཨ་འདིའི་ཐོག་ལ་ཡ་ཟས་དང་སྤྱོད་ལམ་ཐོག་ནས་ད་ག་རེ་རེ་བྱེད་ཡག་ཡོད་རེད་ཞུ་ཡག་ཅིག་ཡིན་ལ།

དེ་མིན་གྱི་ནི་གཟུགས་པོ་ལ་ཡང་གཟུགས་པོ་དང་དྲུག་ཞག་གི་ན་ཚ་མང་པོ་གཅིག་གི་གཞི་རྩ་ཆགས་བཞིན་ཡོད་རེད་འདི་ཡིན་དུས་ཀ་ནས་དེའི་ཐོག་ལ་ཚང་མས་དོ་སྣང་ཆེ་བཞིན་གནང་དགོས་ཡག་ཅིག་རེད་ལ་ད་དཔེར་ན་ཆ་བཞག་ན། འདི་དང་འབྲེལ་བ་ཡོད་པའི་སྙིང་དང་འབྲེལ་བ་ཡོད་པའི་ན་ཚ་ཆགས་ཡག་གི་དྲུག་ཚེག་གཞི་རྩ་ཅིག་ཆེ་བོ་ཁྲག་རྩ་དེ་གནས་སྟངས་ཡག་པོ་མེད་པ་ཡིན་ན་ད་ག་ནང་བཞིན་གྱི་ཨ་ནི་སྙིང་རང་ལ་ཐད་ཀར་འབྲེལ་བ་ཡོད་པའི་སྙིང་ག་ལ་ཡོད་པའི་ཤ་གནད་དེ་ག་ལ་ཡང་ཨ་ནི་ང་རང་ཚོའི་ནམ་རྒྱུན་གྱི་གཙང་རླུང Oxygen། ཏག་ཏག་འགྲོ་མ་ཐུབ་པའི་རྐྱེན་གྱིས་ཨ་ནི་བྲང་ཁོག་ན་ཡག་དེ་འདྲས་བྱས་ནས་ན་ཚ་ཆགས་ཡག་གི་རྟགས་མཚན་ཡོང་གི་ཡོད་རེད་ལ་ན་ཚ་ཆགས་སའི་གཞི་རྩ་ཆེ་བོ་རེད་ལ་ན་ཚ་ཁག་གཅིག་ཨ་ནི་འདི་ང་རང་ཚོའི་ཀླད་པ་དང་འབྲེལ་བ་ཡོད་པའི་ན་ཚ་རིང་པོ་དང་དེ་འདྲས་ལ་ཡ་ཁྲག་རྩ་ཆད་དེ་དེ་ལ་དོ་ཕོག་ཕྱིན་པའི་རྐྱེན་གྱིས་ན་ཚ་ཆགས་སའི་གཞི་རྩ་གཅིག་ཆེ་བོ་ཡོད་རེད་ལ་ཡང་ཁག་གཅིག་ན་ཚ་གཅིག་ང་རང་ཚོ་འདི་ཁྲག་རྩའི་ནང་ན་ཐ་མ་ལེ་སི་ཆོ་ར་ཁྲག་རྩའི་ལྟ་གཞུག་གུ་དུ་མོ་སི་ར་རྐང་པ་དང་ཨ་ནི

ག་འདྲས་བྱེད་དགོས་རེད་ཟེར་མདོར་བསྡུས་རེ་ཞུས་པ་ཡིན་ན་ཁྲག་རྩའི་ནང་ལ་ཡང་གཞི་རྩ་དེ་ག་རེ་ཡོད་རེད་ཞུས་པ་ཡིན་ན་ཁྲག་རྩ་འགག་ཡག་གཞི་རྩ་དེ་འདི་ག་འདྲས་བྱེད་དགོས་རེད་ཟེར་ན་ང་རང་ཚོའི་གཟུགས་པོའི་ནང་ལ་ཡང Plaque ཟེར་དུས་ང་སྲོལ་རྒྱུན་གྱི་ཚིག་དེ་ལ་སྒོ་བྱང་ཡིན་ན་གསུང་གི་འདུག Plaque ད་འགག་མཁན་གྱི་རྒྱུ་དང་རྐྱེན་རྐང་དེ Plaque ཟེར་མཁན་དེ་བྱེད་ཀྱི་ཡོད་དེ་ཆགས་སའི་གཞི་རྩ་དེ་ཡིས་ང་རང་ཚོའི་མཁྲིས་རྒྱུད་ཀྱི་གཤེར་རྩ་གསུང་གི་འདུག་ང

ཁྲག་རྩའི་གནས་སྟངས་སྐྱོ་རུ་ཕྱིན་པ་དང་སྐྱོ་རུ་ཕྱིན་པའི་རྐྱེན་གྱིས་གཟུགས་པོའི་ནང་ལ་དགོས་ཡག་གི་ད། གཙང་རླུང་དང་བཅུད་དེ་གའི་ཏག་ཏག་མ་སླེབས་པའི་རྐྱེན་གྱིས་གཟུགས་པོ་ལ་ན་ཚ་འཁྲི་ཡོང་ཡག་གི་དམིགས་བསལ་གྱི། སྙིང་རྩ་དང་འབྲེལ་བ་ཡོད་པའི་ན་ཚ། ཀླད་པ་དང་འབྲེལ་བ་ཡོད་པའི་གྲིབ་སྐྱོན་གྱི་ན་ཚ། ད་ག་ནང་བཞིན་རྐང་པ་དང་མཁལ་མ་དང་དེ་མིན་གྱི་ན་ཚ་མང་པོ་ཅིག་ཆགས་སའི་གཞི་རྩ་ཆེ་བོ་རེད། དེ་ཡིན་དུས་ཀ་ནས་དེའི་ཐོག་ལ་ཡང་ཚང་མས་དོ་སྣང་གནང་དགོས་ཡག་དང་གཅིག་དེ་བྱས། གཉིས་ནས་ཁྲག་རྩ་དེ་འགག་ཡག་གི་གཞི་རྩ་ལབ་པ་ཡིན་ན་ཁྲག་རྩ་འགག་ཡག Plaque ཟེར་མཁན་དེ་ག་རེ་བྱས་པ་ཟེར་ན

དོ་ཕོག་ར་གཉིས་དང་བཅས་འགྲོ་གི་ཡོད་རེད། འདི་གའི་བྱས་པའི་རྐྱེན་གྱིས་ན་ཚ་ཆགས་ཡག་གི་གཞི་རྩ་ཆེ་བོ་རེད་ལ། སྤྱིར་བཏང་བའི་ཁྲག་རྩ་ཟེར་མཁན་དེ་ན་ཚ་དེ་འགོ་བཙུགས་དུས་ཀ་ནས་ཁག་ཅིག་ཆུང་དུས་ནས་འགོ་བཙུགས་ཀྱི་གཞི་རྩ་དེ་ཆེ་བ་ཡོད་རེད། ལོང་ཏག་ཏག་ནི་ད་ལྟ་ཁྲག་རྩ་འགག་པ་དེའི་གནས་སྟངས་ག་འདྲའི་ཅིག་འོག་ནས་ཁྲག་རྩ་འགག་གི་ཡོད་རེད་ད་དེ་ལྕམ་ལགས་ཀྱིས་ང་ཚོ་ཁྲག་རྩ

འདི་གས་མང་ཐལ་བའི་རྐྱེན་གྱིས་ཨ་ནི་གང་རེད་འདི་ཆགས་ཀྱི་ཡོད་ཁ་ཅིག་ལ་ཡང་དམིགས་བསལ་ཕྲུ་གུ་ཆུང་དུས་ཀ་ནས་ནམ་རྒྱུན་ཟས་དང་སྤྱོད་ལམ་དེ་དང་དེ་མེད་པའི་རྐྱེན་གཟུགས་པོའི་ལྗིད་ཚད་ཅིག་མཐོ་པོ་དང་དེ་འདྲ་ཡོད་པ་ཡིན་ན། ཆུང་དུས་ཀ་ནས་དམིགས་བསལ་གྱི་དེ་འདྲའི་ན་ཚའི་རྟགས་མཚན་གས་མེད་པ་ཡིན་ན་ཡིན་ནའི་གཞི་རྩ་དེ་ཡོད་པའི་རྐྱེན་གྱིས་ཨ་ནི་ཅིག་ཁ་ཅིག་ལོ་ཉི་ཤུ་རྩ་ལྔ་སུམ་ཅུ་ནང་ལ་ཐོབ་ཐོ་ག་ལ་གྲོངས་འགྲོ་ཡག་དང་དེ་འདྲའི་གནས་སྟངས་ཆགས་ཀྱི་འདུག། འདི་ཆགས་ཡག་གཞི་རྩ་ཆགས་ཀྱི་ཡོད་ལ་ད་ཁ་ཤས་ལ་གཟུགས་པོའི་ཁམས་དང་འཕྲོད་བསྟེན་དཔགས་པས་ལོ་ལྔ་བཅུ་དྲུག་ཅུ་དེ་འདྲ་བདུན་ཅུའི་ནང་ལ་ཡང་གང་རེད་དེ་ཆགས་འགྲོ་གི་ཡོད་ད་མང་ཆེ་དེ། ལོ་ལྔ་བཅུ་དྲུག་ཅུ་བདུན་ཅུའི་ནང་ལ་དེ་དུས་ཀ་ནས་ཆགས་ཡག་གཞི་རྩ་ཆགས་ཀྱི་ཡོད་ནའི་ཁ་ཤས་དམིགས་བསལ་གྱི་ཆུང་ཆུང་ཀ་ནས་ཕྲུ་གུ་ལ་ཡང་དོ་སྣང་ཟས་དང་སྤྱོད་ལམ་དེ་དོ་དམ་མེད་པ་དང། ཨ་ནི་ཁག་ཅིག་གི་གཟུགས་པོ་ལྗིད་ཚད་རྒྱགས་པ་ཡོད་པ་དང།

ང་རང་ཚོས་མངར་ཆའི་སྟངས་འཛིན Insulin Resistance བྱས་མངར་ཆའི་སྟངས་འཛིན་དེ་གནས་སྟངས་ཡག་པོ་མེད་པ། ད་ལྟ་གཅོང་ནད་ལ་གྱུར་པའི་གཉན་ཁ་སྲུང་འགོ་གཏོང་བ། ན་ཚ་རིགས་ག་རེ་ག་རེ་ཆགས་ཀྱི་ཡོད་ན།
ན་ཚ་དེ་ཁྲག་རྩ་འགག་ཡག་གཅིག་པོ་མ་རེད་འགྲོ་ག་ལ། གཅོང་ནད་ལ་འགྱུར་བའི་གཉན་ཁ་ཟེར་མཁན་དེ་ན་ཚ་ཆགས་ན་ཚ་མང་པོ་གཅིག་གི་ཆགས་སའི་གཞི་རྩ་བྱེད་དགོས། ག་རེ་ཞུས་པ་ཡིན་ན་དངོས་གནས་ཀྱི། དོགས་དོགས་རེ་ཞུས་པ་ནི་གཉན་ཁ་ཟེར་མཁན་དེ་ཡིས་ང་རང་ཚོའི་ལུས་སྲུང་མ་ལག་གི

སྟངས་འཛིན་བྱེད་མ་ཐུབ་པའི་རྐྱེན་གྱིས་གཉན་ཁ་གཉན་ཁ་ཁོའི་ལས་ཀ་ཁོ་རང་ཁོ་རང་གང་འདོད་པ་བྱས་པའི་རྐྱེན་གྱིས་གཅོང་ནད་ལ་གྱུར་པའི་རྐྱེན་གྱིས་ཨ་ནི་ན་ཚ་ཆགས་སའི་གཞི་རྩ་ཆགས་དུས་ཀ་ནས་ད་འདིའི་ན་ཚ་འདི་སྤྱི་ཡོངས་ཀྱི་ང་རང་ཚོའི་གཟུགས་པོའི་ནང་ལ་ན་ཚ་ཆགས་སའི་མང་པོ་ཅིག་གི་གཞི་རྩ་ཆགས་ཀྱི་ཡོད་ད་ད་འདི་ལ་ངས་ཞུས་པ་ནང་བཞིན་གཅོང་ནད་ལ་གྱུར་པའི་གཉན་ཁ་བྱས།

ཀོར་ཏི་སོལ Chronic Stress ཟེར་མཁན་བསླེབས་པའི་རྐྱེན་གྱིས་གཟུགས་པོའི་ནང་ཀོར་ཏི་སོལ་སེམས་དང་དངངས་སྐྲག་དང་འབྲེལ་བ་ཡོད་ཧོར་མོན་ཀོར་ཏི་སོལ་ཟེར་མཁན་འདི་གས་མཐོ་རུ་ཕྱིན་པའི་རྐྱེན་གྱིས་གཟུགས་པོའི་ནང་ལ་གཉན་ཁ་ཆགས་སའི་གཞི་རྩ་ཆགས་ཀྱི་ཡོད་རེད། འདི་ཆགས་པའི་རྐྱེན་གྱིས་གཉན་ཁ་དེ་གཅོང་ནད་ལ་གྱུར་བྱས་གཟུགས་པོའི་ནང་ལ་ཡང་དཔེར་ན་ཆ་བཞག་ན་ད་ལྟ་སྙིང་གི་ན་ཚ་གཅིག་པོ་མ་རེད་ཁྲག་རྩ་འདྲ་ན་ཚ་གཅིག་པོ་མ་རེད། དེ་མིན་གྱི་ན་ཚ་མང་པོ་དང་གྲིབ་སྐྱོན་ན་ཚ་མང་པོ་ཅིག་ཆགས་ཡའི་གཞི་རྩ་ཆགས་ཀྱི་ཡོད་རེད། དཔེར་ན་ཆ་བཞག་ན། གཉན་ཁ་ཟེར་མཁན་དེ་ལ་ཡང་རྫས་གསུམ་དུ་སྦྱོར TNFA ཟེར་མཁན་ཅིག་དང། IL six དེ་གཉིས་གཉིས་དེ་རྫས་གང་རེད་ཅིག་རེག་ཙེ་ལ་ཨ་ནི་རྟགས་མཚན་རེ་དེ་གང་ག་རེ་ཡོད་གསུངས་ན། CRP ཟེར་མཁན་ཅིག་ཡོད C reactive protein ཟེར་མཁན་དེ་ནམ་རྒྱུན་ནས་ང་རང་ཚོ་ཨེམ་ཆིའི་ཐག་ལ་ཁྲག་བརྩེགས་ཙེ་བརྟག་དཔྱད་བྱེད་ཁ་དེ་དུ་གི་ཡིན་གཅིག་མིན་གཅིག་ང C reactive protein ཟེར་མཁན་དེ་བརྟག་དཔྱད་བྱེད་དགོས་ཡོད་གསུངས་ན་མ་གཞི་ཁོ་ཚོས་ནམ་རྒྱུན་བྱེད་ཀྱི་མ་རེད།

ཚིལ་ལུ། མཆིན་པ་འདི་གས་ལ་ཡང་ཁོས་ཁྲིད་འགྲོ་གི་རེད། ཡིན་ནའི་འདི་ཡིས་ཁོ་ལ་ཡང་ཐོ་ཕོག་ཐེབས་པ་དང་ཨ་ཁོ་ཨིན་སུ་ལན་དེ Sensitive མེད་པ་དང་ཐོ་ཕོག་ཐེབས་པ་དང་ཨིན་སུ་ལན Resistance ཆགས་པའི་རྐྱེན་གྱིས། Pancreas ཟེར་མཁན་དེ་ཨིན་སུ་ལན་དེ་ལས་མང་ང་བཟོ་བ་ད་ཁོས་འདོད། ཨིན་སུ་ལན་ག་རེ་བྱེད་ཀྱི་ཡོད་ཟེར་འོ། མཆིན་པས་བཟོས་པའི་ཨིན་སུ་ལན་དེ་ཡག་པོ་མི་འདུག་ནུས་པ་འདོན་གྱི་མི་འདུག་ཨ་ནི Pancreas ཟེར་མཁན་དེ་འཐོལ་པ་བཟོས་པའི་རྐྱེན་གྱིས་གཟུགས་པོའི་ནང་ཨིན་སུ་ལན་ནམ་རྒྱུན་ལས་མང་ང་ཆགས་ཀྱི་ཡོད། ནམ་རྒྱུན་ལས་མང་ང་ཆགས་པའི་རྐྱེན་གྱིས་ཐོ་ཕོག་འགྲོ་ས་དེ་ཤ་གནད་ཚིལ་ལུ་མཆིན་པ་ད་ག་ནང་བཞིན་གྱི་ཁྲག་རྩ་དང་འབྲེལ་བ་འབྲེལ་བ་ཡོད Vascular Cells གི་དེ་གས་ཐོ་ཕོག་འགྲོ་བ་དེ་གས་ཐོ་ཕོག་ཕྱིན་པའི་རྐྱེན་གྱིས་ཐོ་ཕོག་འགྲོ་ས་དེ་གང་རེད་དེ་མངར་ཆའི་སྟངས་འཛིན་ཟེར་མཁན་དེ་གཟུགས་པོའི་ནང་གཉན་ཁ་བཟོ་བ་གཉན་ཁ་དེ་ད་གིན་ངས་ཞུས་པ་ནང་བཞིན་གྱི་དམིགས་བསལ་ཁྲག་རྩ་འགག་ཡག་དང་སྙིང་གི་ན་ཚ་གྲིབ་སྐྱོན་ན་ཚ་མང་པོ་ཅིག་བཟོ་བ་དཔེར་ན་ཆ་བཞག་ན Insulin ཟེར་མཁན་དེ་ག་བ་ག་བ་དེ་བྱུ་བར་བཟོ་ནས་གཉན་ཁ། མཆིན་པ་ལ་ཐོ་ཕོག་ཐེབས་པ་ཁྲག་ཤེད་ཀྱི་ན་ཚ

སྙིང་རྩ་དང། གྲིབ་སྐྱོན་ན་ཚ་དང་དེ་མིན་གྱི་ན་ཚ་མང་པོ་ཅིག་ཆགས་སའི་གཞི་རྩ་བྱེད་ཀྱི་ཡོད་ལ། ངས་སྔོན་མ་ཞུས་མྱོང། ང་རང་ཚོ་ཕོ་ན་དང་ཕོ་དང་ཕོ་དང་འབྲེལ་བ་ཡོད་རྒྱུ་མ་དེ་ནང་ལ་ཡང་ང་རང་ཚོ་ལུས་སྲུང་མ་ལག་གི་ལས་ཀ་བྱེད་མཁན་བརྒྱ་ཆ་བདུན་ཅུ་ཞིག་ཡོད་རེད། དེ་གས་ཐོར་བ་ཕྱིན་པ་ཡིན་ན། འདིས་ན་ཚ་མང་པོ་ཅིག་ཆགས་སའི་གཞི་རྩ་བྱེད་ཀྱི་ཡོད་རེད་དམིགས་བསལ་གྱི་གཟུགས་པོའི་ལྗིད་ཚད་དང། ཨ་ནི་མངར་ཆ་སྟངས་འཛིན་གྱི Insulin དེའི Resistant ཆགས་ཡ་དང། ཨ་ནི་ཅི་ནིའི་ན་ཚ། ཁྲག་ཤེད་ཀྱི་ན་ཚ། ཨ་ནི Cholesterol སྙིང་དེའི

མཁའ་རླུང་གཙང་མ་མེད་པ་དང་ད་ག་ནང་བཞིན་གྱི་ང་རང་ཚོས་ཞིང་ཁ་ལ་གཏོར་ཡ་གི Pesticides ཟེར་དུས་ད་ཞིང་ཁ་ལ་ཡ་འབུ་རྫས་དང་ལུད། མ་ལས་རྫས་ལུད་རྫས་ལུད་མང་པོ་སླེབས་པ་དང་ད་ག་ནང་བཞིན་གྱི་ནམ་རྒྱུན་ང་རང་ཚོས་བེད་སྤྱོད་བཏང་ཡ་གི་ཡི་ཙི་རེད་ཤ་བསོད་རེད་ཨ་ནི་ནང་གཙང་མ་བཟོ་ཡ་ཁག་ཅིག་ཡོད་ར་དེ་གས་དེ་གས་དེ་གཟུགས་པོ་ནམ་རྒྱུན་ང་རང་ཚོས་བེད་སྤྱོད་བཏང་ཡ་གི

ཡུལ་དུས་གང་ནས་ཡིན་གཅིག་མིན་གཅིག་ཆུ་དེ་གཙང་མ་གཅིག་མཆོད་དགོས་ཡག་དང Filter བྱས་ནས་མཆོད་གནང་ཐུབ་པ་ཡིན་ན། འདི་ཡི་ཁོར་ཡུག་ནས་ཡོང་པའི་གཟུགས་པོ་ལ་གནོད་ཡག་གི་མང་པོ་གཅིག་འདི་ནང་ཚུད་ཀྱི་ཡོད་རེད་ལ་ད་ག་ནང་བཞིན་གྱི་དུ་བ་དང་ཐ་མག་ད་མོ་ཊའི་དུ་བ་ཡིན་ན་ཐ་མག་གི་དུ་བ་ཡིན་ན་འདི་གས་དེ་ང་རང་གཟུགས་པོ་ལ་དུག་གི་རིགས་དེ་ང་རང་ཚོའི་ཁྲག་རྩ་དང་སྙིང་གི་ན་ཚ་དང་དེ་མིན་གྱི་གྲིབ་སྐྱོན་ན་ཚ་མང་པོ་གཅིག་ལ

ཁུག་ཡག་དང་ཚད་དེ་ལྡན་པ་མེད་པ་ཡིན་ན་དེས་ང་རང་ཚོའི་གཟུགས་པོའི་ནང་ལ་ཡང་སེམས་ལ་དངངས་སྐྲག་དང་འབྲེལ་བ་ཡོད་པའི Cortisol ཟེར་མཁན་དེ Hormone དེ་མཐོ་རུ་ཕྱིན་པ་དང། སྤྱིར་བཏང Cortisol ཟེར་མཁན་དེ་ང་ཚོ་ལ་དགོས་ཀྱི་ཡོད། ཞོགས་ཀ་ཡ། ཆུ་ཚོད་དྲུག་པ་བདུན་པ་ལ་གཉིད་སད་ཡ་དང་གཟུགས་པོ་སིང་སང་སང་ཆགས་དེ Cortisol ཟེར་མཁན་དེ་ཚད་དེ་ལྡན་པ་ཡོད་པ་ཁོས་ཆགས་ཡོད། ཡིན་ནའི Cortisol དེས་གཟུགས་པོའི་ནང་ལ་མང་པོ་ཅིག་དང་ཚད་ལས་བརྒལ་བ་ཆགས་པ་ཡིན་ན། སྤྱིར་བཏང་དངངས་སྐྲག་མང་པོ་ཡོད་པ་དང་དེ་འདྲ་ཡིན་ན་མཚན་དགུང་ཆུ་ཚོད་གཉིས་པ་གསུམ་པ་འདྲ་བ་ལ་ཧོབ་ཏེ་ཁ་ལ་གཉིད་སད་ཀྱི་རེད། གཉིད་སད་དེ་སྐོར་དྲུག་སོགས་ལ་སྤྱི་བཏང་གི་ཟུག་གུ་རྣམས་ལ་རྔམ་སྐྲག་ཡོད་ཉིད་དང་འདི་དག་ལ་ཡང། ཚེ་ན་ཀོ། གཉིད། ཧོབ་ཧོབ་ཟེར་ཡ་དང་གཉིད་སད་ནི་གཉིད་ཁུག་ཡ་ལས་གང་ཡང་ཡོད་ངར་སོང་བ་དེ་གས་དེ་སྤྱི་བཏང་གར་སྟེང་གི་བར་གསུམ་ན་སྐོར་དྲུག་སོགས་ཟིན་ཏེ་མཐོ་བོ་ཡོད་པ་དང་ཨ་ནམ་རྒྱུན་ནས་རྔམ་སྐྲག་མང་པོ་ཡོད་པའི་མི་ཚོ་ལ་ཡང་གཉིད་དེ་ཡག་པོ་ཁུག་གི་མ་རེད་ལ། ཨ་ནི་སྐོར་དྲུག་སོགས་མཐོ་བོ་ཡོད་པ་ནི་འདི་ཡི་གར་གྱི་བར་གསུམ་ངང་ནང་དུ་ཟུག་གུའི་ནང་གི་ཁྲག་ནང་གི་མངར་ཆ་དེ།

དེའི་རིགས་ད་དེ་བས་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ཡིན་པ་ཡིན་ན། གཅིག་གྲིབ་སྐྱོན་ཕོག་བཞག་སྙིང་རྩ་འགག་བཞག་གསུང་ཡ་དང་ཀླད་པའི་ནང་ལོགས་ལ་རྩ་ལ་དཀའ་ངལ་འཕྲད་བཞག་བྱས་བྱས་བྱས་ད་དེའི་རིགས་དེ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་མང་པོ་ཞིག་ཅིག་རེད་ད་ལྟའི་གཅིག་སྤྱི་ཚོགས་དེའི་ནང་ལོགས་ཀྱི་འཚོ་བ་དང་དེ་དང་ཐད་ཀར་འབྲེལ་བ་ཡོད་པ་ཅིག་ཡིན་ན་ཡང་གཅིག་གི་ཉམས་ཞིབ་ནང་ལོགས་ལ་ཤར་ཕྱོགས་མི་ལ་ན་ཚ་དེ་ཕོག་ཡ་ཉེན་ཁ་ཆེ་བ་ཡོད་པ་འདྲས་ཀྱི་ཁྱད་པར་ཅིག་ཡོད་ན་གང་འདྲ་ཡིན་ན་ད་ཡིན་ནའི་ཨ་མི་རི་ཀའི་ནང་ལོགས་ལ་ན་ཚ་ཅིག་ཁྲག་རྩ་འགག་པའི་ནང་ནས་བྱུང་བའི་ནི་ཉེན་ཁ་འདི་མང་པོ་ཞིག་རེད་དང། ད་ལྟ་རྒྱ་གར་ལ་སོགས་པ་ད་ག་རང་རེད་ད་ལྟ་དམིགས་བསལ་གྱི་ངས་ད་རེས་འདི་ག་རེ་བྱས་ནས་ཞུ་གི་ཡོད་གསུངས་ན་ད་གིན་ངས་འགོ་བརྗོད་དེ་མདོར་བསྡུས་ཞུས། ཨ་མི་རི་ཀ་ལ་མི་བརྒྱ་ཆ་ལྔ་བཅུ་རྣམ་པར་ཁྲག་རྩ་འགག་པའི་ཁྲག་རྩ་དང་འབྲེལ་བ་ཡོད་པའི་ཐོག་ནས་སྙིང་གི་ན་ཚ་ཡིན་ནའི་རེད་གྲིབ་སྐྱོན་ཕོག་པ་ཡིན་ནའི་རེད་དེ་མིན་གྱི་ན་ཚ་ཁྲིད་ཡོང་བྱས་གྲོངས་འགྲོ་གི་ཡོད་རེད་ལ། ད་ག་ནང་བཞིན་ང་རང་ཚོ་བོད་པའི་སྤྱི་ཚོགས་ལ་ད་ག་ནང་ཡོང་གི་ཡོད་རེད་ག་རེ་གསུངས་ན་ད་ལྟའི་སྤྱི་ཚོགས་འདིའི། ཟས་ཡིན་ནའི་ཅིག་གར་སྦྱོར་དུ་བྱ་བའི་ཟས་ཀྱི་རིགས། ག་པར་ཕྱིན་ནའི་ཅིག་སྟབས་བདེ་པོ་མོ་ཊ་དང་འགྲིམ་འགྲུལ་དེའི་སྟབས་བདེ་ཡོད་པའི་རྐྱེན་པས་གཟུགས་པོ་ལ་འཁྲུག་མེད་པ། འཁྲུག་མེད་པ་བྱས། ད་ག་ནང་བཞིན་གྱི་ད་དེང་དུས་ཀྱི་དུ་གློག་ཀླད་ཀྱི་རིགས་ཀྱི་སྔོན་མ་ངས Blue Light སྐོར་ལ་སྐར་མ་ཅིག་ཞུས་པས་དེ་ཚོའི་གྲས་བེད་སྤྱོད་མང་པོ་བཏང་བའི་རྐྱེན་གྱིས་གཉིད་ཁུག་ཡག་གི་དུས་ཚོད་ལ་གཉིད་ཡག་པོ་ཁུག་མ་ཐུབ། གཉིད་ཁུག་པ་ཡིན་ནའི་གཉིད་དེ་ཚད་ལྟར་ཁུག་མ་ཐུབ་པའི་རྐྱེན་གྱིས་ཨ་ནི་ད་ག་ནང་བཞིན་གྱི་སེམས་ལ་དངངས་སྐྲག་ཡིན། ད་ཆ་ཅིག་དྲ་རྒྱ་དང་དེ་མིན་གྱི་ཅིག་གློག་ཀླད་ཀྱི་སྤྱི་ཚོགས་བྱེད་དུས་སྐབས་ནས་འཁྲུག་ཆ་དོད་པོ་དེ་ཡོད་དུས་སྐབས་ནས་མི་གང་གང་ག་རེ་ཡིན་ན་ཅིག་དངངས་སྐྲག་ཆགས་ཡག་གཞི་རྩ་རེ་ཆགས་ཀྱི་འདུག་ཨང་དཔེར་ན་ཆ་བཞག་ན་ང་རང་ཡིན་ན་ཅིག་ཉིན་མ་གོང་ལ་ཡང་ད་ཆུ་ཚོད་གཉིས་ལྷག་བེད་སྤྱོད་མ་བཏང་ཡང་བེད་སྤྱོད་ཕོན་ནང་ལ་ཡང་བཀག་ཡག་དེ་འདྲས་བཟོས་བཞག་ཡོད་ལས། རྟག་པར་རེ་ཆུ་ཚོད་གཉིས་ལྷག་ཡང་དེ་བེད་སྤྱོད་བཏང་འགྲོ་གི་འདུག

ཁྲག་རྩ་འགག་ཡག་གི་གཞི་རྩ་དེ་ངས་ད་གིན་ནས་ཞུས་པ་ཟེར། ཁོ་ག་ལེ་ག་ལེ་དེ་བྱེད་དུས་ཀ་ནས་དེའི་ཐོག་ལ་དང་པོ་ནས་ང་རང་ཚོས་བརྟག་དཔྱད་དེ་བྱས་དེ་ནས་དོ་སྣང་དེ་མ་གནང་བ་ཡིན་ན། ཁོ་གང་མཚམས་སུ་ནས་འདི་གའི་ནང་ལ་གནས་སྟངས་ཛ་དྲག་པོ་འདྲ་ཅིག་ཆགས་པ་ཡིན་ན། ཨ་ནི་སྨན་ཁང་སླེབས་ནས་ཅིག་ཛ་དྲག་ལས་ཡག། ཨ་ནི་དྲག་དུས་ཀ་ནས་དཀའ་ལས་ཁག་པོ་བྱས་ན་དྲག་ག་ཟེར་ན་ཁྲག་རྩ་ལ་ཉེན་ཁ་བྱས་ད་ར་སྔོན་མ་ངས་ཞུས་པ་ཡིན།

ཐོག་ནས་ད་ཚེ་སྲོག་ཤོར་མཁན་མང་པོ་ཅིག་གི་ཡོང་གི་ཡོད་རེད་ད་དམིགས་བསལ་ཡང་ང་ཚོས་དོ་སྣང་བྱུང་ཡག་ལ་དགུན་ཁའི་སྐབས་ལ་ནི་མང་གི་ཡོད་པ་བཟོ་འདྲ་རེད་ཅིག་གི་དོ་སྣང་བྱུང་ད་དེ་ཡིན་ནའི་གནམ་གཤིས་གྲང་མོ་དང་དེ་འདྲས་ཀྱི་ཁྱད་པར་འགྲོ་གི་ཡོད་ན་ག་འདྲ་ཡིན་ན་ད་དེ་གའི་ཚང་མ་སྔོན་འགོག་ཡོང་ཡ་དེ་ད་ང་རང་ཚོ་ཚང་མས་འབད་བརྩོན་བྱས་པ་ཡིན་ན་བྱེད་ཐུབ་ཡ་ཅིག་ཆགས་ཀྱི་ཡོད་རེད་ཞུས་ཙང་ད་ཉིན་རེ་རེ་གི་འཚོ་བའི་ནང་ལོགས་ལ་ང་ཚོས་ཅིག་གི་བཟའ་བཅའི་རིགས་ཡིན་ནའི་རེད་འཚོ་བའི་གོམས་གཤིས་ཀྱི་ཐོག་ནས་འབད་བརྩོན་བྱས་པ་ཡིན་ན་བྱེད་ཡ་ཡོད་པ་ཅིག་ཡིན་དུས་ད་ལྟའི་ན་ཚ་དེའི་རིགས་དེ་གའི་མང་པོ་བཅས་ཟས་རིགས་ཀྱི་ཐོག་ནས་རེད་འཚོ་བའི་གོམས་གཤིས་ངན་པ་ད་ལྟ་གསུང་དུས་ཀ་ནས་ད་ལྟ་གཟུགས་པོར་འཁྲུག་ཞེ་དྲག་མེད་པ་དེ་འདྲའི་མང་པོ་ཅིག་དེ་འཚོ་བའི་གོམས་གཤིས་ཅིག་ཆགས་བསྡད་ཡོད་དུས་ད་དེ་གའི་རྒྱུ་བོ་དང་ལྐུགས་ཡོར་བ་ད་ལྟ་ན་ཚ་འདི་ཕོག་ཡག་ལ་བཟའ་བཅའ་ག་རེའི་ཐོག་ནས་མང་ཅིག་ཡོང་གི་ཡོད་རེད་ད་ཁ་ཤས་ཀྱིས་གསུང་ཡག་བྱས་པ་ཡིན་ན་ཞག་རྩི་དུག་གི་མཆོད་ཡག་མང་བ་ད་གཟུགས་པོར་འཁྲུག་མེད་པ་ཡིན་ན་ཁྲག་རྩ་འགག་ཡག་ཉེན་ཁ་ཆེ་ཡོད་རེད་གསུང་མཁན་འདྲ་ཡོང་གི་འདུག་ག་བྱས་ཙང་ཅིག་ཉིན་རེ་རེ་ལ་ང་ཚོས་བཟའ་ཡག་གི་ནང་ལོགས་ནས་བཟའ་ཡག་ཅིག་མང་དྲགས་པ་དང་དེ་འདྲའི། ཐོག་ནས་ན་ཚ་འདི་ཡོང་ཡ་ཉེན་ཁ་ཆེ་ཡག་ག་རེ་ག་རེ་ཆགས་ཀྱི་ཡོད་ན། ད་གིན་སྒྲོལ་དཀར་ལགས་གསུངས་པ་ད་ག་རང་རེད་ཨ་ལས་གཉིས་ལ་ད་གིན་སྒྲོལ་དཀར་ལགས་ན་ཚ་འདི་དགུན་ཁ་ལ་ཡ་ཅིག་མང་བ་མང་བ་ཡོང་ཡ་ཡོད་རེད་གསུང་གི་ཡོད་རེད་དེ་ཡི་དངོས་གནས་ཁོ་ར་དེ་ཁོ་ལ་དགོས་པའི་རྒྱུ་མཚན་མང་པོ་ཡོད་དཔེར་ན་ཆ་བཞག་ན་ད་ནད་ངན་འདི་རྐྱེན་དེ་ཨང་གི་དྲུག་པ་དེ Chronic Infections ཡིན་ཏེ་ན་ཚ་འགོས་ནད་མང་ཆེ་བ་དེ་དགུན་ཁ་ལ་མང་བ་ཡོང་གི་ཡོད་རེད།

Blood sugar ཟེར་གི་འདུག་ཨ། གཅིན་སྙི་གནས་སྟངས་དེ་ག་འདྲས་ཡོད་མེད་སྐོར་ལ་བརྟག་དཔྱད་གནང་དགོས་དེའི་ནང་ལ་རིམ་པ་གསུམ་ཅིག་ཡོད་རེད། དང་པོ་དེ། HbA1C ཟེར་ནས་ཅིག་ཡོད་རེད། འདི་ག་རེ་སྟོན་གྱི་ཡོད་ཟེར་ན། དེ་ང་རང་ཚོའི་གཟུགས་པོའི་ནང་ལ་ཁྲག་རྩའི་ནང་ལ་ཡང་ཟླ་བ་གསུམ་གྱི་ཚད་རེ་བྱས་ནས། སྤྱི་ཡོངས་ཀྱི་ཟླ་བ་གསུམ་ནང་ལ་ཡང་ཨ་ནི་གཅིན་སྙི་དེ་གནས་སྟངས་དེ་ག་འདྲས་བསྡད་འདུག་ཟེར་ཡག་གཅིག་གི་དེ་བྱེད་དགོས་དེ་ཡིན་གཅིག་མིན་གཅིག་གི་དེ་ཡིས་ང་རང་ཐོ་རྒྱག་པོ་རྒྱག་ཉི་མ་རེ་རེ་བྱེད་ཡག་གཅིག་དང་ཡང་ཁ་ལག་མ་བཟས་བྱེད་ཡག་བྱས་རོགས། འདི་ལས་ལྷག་པ་འདི་ཡག་ཤོས་འདི་རེད། འདི་ཡིན་དུས་ཀྱི་ན་འདི་ཡིན་གཅིག་མིན་གཅིག་གི་བརྟག་དཔྱད་གནང་དགོས་བྱས་ཙང A1C ཟེར་འདི་ཡིན་གཅིག་མིན་གཅིག་གི་ཨང་ཀི། བཞི་དང་ལྔའི་ལྔ་དང་ཚག་གཉིས་ཀྱི་འོག་ལ་བྱུང་བ་ཡིན་ན་ཞེ་དྲག་ཡག་པོ། ལྔ་དང་ཚག་བདུན། ད་ག་ནང་བཞིན་གྱི་ཨང་ཀི་དྲུག་དང་ཚག་བཞིའི་བར་ལ་སླེབས་ན་ན་ཚ་ཆགས་སའི་གཞི་རྩ་གཅིག་བྱེད་ཀྱི་ཡོད་རེད་ལ། ཨང་ཀི་དྲུག་དང་ཚག་བཞི་སྒང་ལ་སླེབས་པ་ཡིན་ན་གཅིན་སྙིའི་ན་ཚ་སླེབས་སའི་གཞི་རྩ་བྱེད་དགོས་རེད། བྱས་ཙང་འདི་ཡིན་དུས་ཀྱི་ནས་འདིའི་བརྟག་དཔྱད་གནང་དགོས་གཅིག་བྱས། གཉིས་པ་དེ Fasting Glucose ཟེར་གྱི་རེད། Fasting Glucose ནི་དེ་རིང་དགོང་དག་མཚན་ལ་ཞལ་ལག་མ་མཆོད་བྱས་ཨ་ནི་སང་ཉིན་ཞོགས་ཀས་བརྟག་དཔྱད་གནང་ཞུ་ཨང། འདི་ཡིན་གཅིག་མིན་གཅིག་གི་ཨང་ཀི་བརྒྱའི་འོག་ལ་བྱུང་ན་ཡག་པོ་ཡོད་རེད་ལ། ཨ་ནི་ཨང་ཀི་བརྒྱ་དང་བརྒྱ་དང་ཉི་ཤུ་རྩ་ལྔའི་བར་ལ་སླེབས་པ་ཡིན་ན་གཅིན་སྙིའི་ན་ཚ་ཆགས་སའི་གཞི་རྩ་བྱེད་ཀྱི་ཡོད་རེད་ལ། ཨང་བརྒྱ་དང་ཉི་ཤུ་རྩ་ལྔ་དང་ཉི་ཤུ་རྩ་དྲུག་སྒང་ལ་བརྒལ་ན

དབྱིན་སི་ལན་དེ་རེ་ཟི་སིན་ཆགས་ཤག། དབྱིན་སི་ལན་ལས་ཀ་ཡག་པོ་བྱེད་ཀྱི་མི་འདུག། བཅུའི་སྒང་ལ་སླེབས་པས་ནི་དབྱིན་སི་ལན་རེ་ཟི་སིན་སིན་ཆགས་པ་དང་དྭགས་ནང་བཞིན་གྱི་ཨནི་ཅི་ནི་ན་ཚ་ལེ་ཡག་བྱེད་རྩི་ཆགས་ཤག་ཟེར་གོ་བྱེད་ས་དེ་ཡིན་དུས་ཀ་ནི་ཨན་དྭགས་ནང་བཞིན་གྱི་སྤྱི་ཐང་བརྟག་དཔྱད་བྱེད་དུས་ཀ་ནི་ཨན་གི་ཉི་ཤུ་རྩ་བཞི་ཉི་ཤུ་རྩ་བཞི་སྒང་ལ་སླེབས་ནི་མི་ཤོ་ཨོ་དེ་རྒྱལ་ཤག་སེན་བརྟག་དཔྱད་ནང་ལ་ཧའེ་སིན་དོན་ཡོང་གི་མ་རེད་དེ་ཡིན་དུས་ཀ་ནི་མ་དོན་ནི་ཨང་ཀི་བཅུའི་སྒང་ལ་བརྒལ་བ་ཡིན་ན་ཡིན་གཅིག་མིན་གཅིག་གི་ཟས་ལ་ཡང་དོ་སྣང་ཟས་དང་ཕྲུག་དང་ད་ག་ནང་བཞིན་གྱི། མངར་རྩི་དང་སྤྱིའི་དོ་བ་དེ་གཉིས་ཀྱིས་ད་གིན་ངས་ངས་ཞུས་པ་ནང་བཞིན་འདི་གྲས་ཀྱི་ཐོག་ལ་དོ་སྣང་གནང་དགོས་ཡག་གཅིག་དང། གཉིས་པ་དེ་གཉན་ཁ་བཟོ་མཁན་གྱི་རྟགས་མཚན་ཁ་ཤས་ཤིག་ཡོད་རེད biomarkers ཟེར་གྱི་རེད། དང་པོ་དེ་ངས་ད་གིན་ངས་ཞུས་སོང་ང་འགྲོ་ག་ལ་ཡིན་གཅིག་མིན་གཅིག་གི་ཨ། ཁྲག་ཤེད་བརྟག་དཔྱད་གནང་ག་འདུག་དེ CRP ཟེར་མཁན་དེ་རྟགས།

འདིའི་གཉན་ཁ་དང་གཟུགས་པོའི་ནང་གི proteins དང་འབྲེལ་བ་ཡོད་མཁན་གྲས་རེད། དེའི་དུས་ན་དེའི་ཚད་དེ་ཨང་ཀི་དགུ་དང་བྱུང་ན་བདུན་གྱི་འོག་ལ་བྱུང་བ་ཡིན་ན་ཞེ་དྲག་ཡག་པོ་ཡོད་རེད་ཤོད་རྩིས་དང་ཐེངས་འདིའི་ཡི་གཟུགས་པོའི་ནང་གཉན་ཁ་གཉན་ཁ་ཡོད་མེད་བརྟག་གཉན་ཁ་ཡོད་མེད་ཀྱི་རྟགས་མཚན་བརྟག་དཔྱད་བྱེད་ཅིག་བྱས། གསུམ་པ་དེ་ཁྲག་ནང་ཞག་རྩི། ཁྲག་ནང་ཞག་རྩི་དེ་ལ་ང་ཚོ་ནམ་རྒྱུན་ཨེམ་ཆིས་ཨོ་ཁྱེད་རང་གི་ཁྲག་འདི་ག་ས Cholesterol མཐོ་པོ་འདུག་ཟེར་ལ Cholesterol གྲངས་ཀ་མཐོ་བ་ཡོད་པས་ན་ཚ་ལ་ཁྱབ་གི་ཡོད་མ་རེད། Cholesterol མཐོ་པོ་ཡོད་ནའི་མེད་ནའི་སྟངས་རེད་དེ་ག་རེ་ཟེར་དགོས་སོང་ངོ་རེ་གུ་ནང་གི VLDL ཟེར་གྱི་རེད་ཚད་དེ་ལྔ་དང་སུམ་བཅུའི་བར་ལ་ཡོད་པ་ཡིན་ན་ཏག་ཏག་འགྲིག་གི་ཡོད་རེད་ད་ག་ནང་བཞིན་གྱི HDL ཟེར་མཁན་དེ་ལྔ་བཅུ་ང་ལྔ་དང་བརྒྱད་ཅུའི་བར་ལ་བསྡད་པ་ཡིན་ན་ཡག་པོ་ཡག་པོ་ཞེ་དྲག་ཡོད་རེད་ཤོད་ལ་ད་འདི་ཨང་ཀི་བརྒྱའི་སྒང་ལ་བརྒལ་བ་ཡིན་ན

ད་ལྟ་ང་ཚོར་ངོ་སྤྲོད་ཞིབ་ཕྲ་ཅིག་གནང་སོང། ད་ཡིན་ན་ཡང་བོད་ནང་ལོགས་ལ། འཚོ་བའི་མཐུན་རྐྱེན་དང་མང་པོ་ཅིག་ད་འཕྲོད་བསྟེན་གྱི་གནས་སྟངས་མང་པོ་ཅིག་དེ་ཙམ་ཅིག་སྟབས་བདེ་པོ་མེད་པ་དང་དེ་འདྲས་ཀྱི་བརྟག་དཔྱད་དང་དེ་འདྲས་ཡག་པོ་ཅིག་གི་ཡོང་ཡག་ལ་ད་དམིགས་བསལ་བོད་ཀྱི་ཞིང་འབྲོག་ས་ཁུལ་ནང་ཡིན་ན་ཞེ་དྲག་ཅིག་གི་དཀའ་ངལ་ཅིག་རེད་ད་ཡིན་ན་ཡང་ང་རང་ཚོའི་ཉིན་རེའི་འཚོ་བའི་ནང་ལོགས་ནས་ཟས་རིགས་འདི་གྲས་ཅིག་གིས་ཟས་བྱེད་སྟངས་རེད་དེ་ཚོ་ཡང་ག་འདྲ་ཟེར་ཅིག་གི་ཆགས་ཀྱི་ཡོད་རེད་ད་ང་རང་ཚོའི་འཚོ་བའི་ནང་ལོགས་ཡིན་ན་ད་ལྟ་ཁྲག་རྩ་འགགས་བྱེད་བྱེད་གསུང་དུས་ལམ་སང་ཅིག་ཞག་རྩིའི་རིགས་འདི་མང་དྲགས་པ་ཅིག་གི་དོ་སྣང་ཅིག་གི་ཡོང་གི་ད་ཡིན་ནའི་འདི་ཆགས་ཀྱི་ཡོད་ན་ང་རང་ཚོ་ཡང་གསོལ་ཇ་བོད་ཇ་མཆོད་མཁན་དེ་ལས་འཚོ་བའི་ནང་ལོགས་ལ་ཡང་རྒྱ་ཆེན་པོ་ཅིག་རེད་ད་ཉེ་དུས་ཚོད་ནང་ལོགས་ལ་མང་པོ་ཅིག་ལ་འཕྲོད་བསྟེན་དང་འདི་འདྲ་གི་གོ་རྟོགས་མཐོ་རུ་ཕྱིན་པའི་དབང་གིས་ཡིན་པས་ན་གི་གསོལ་ཇ་བོད་ཇ་ཉུང་དང་གསོལ་ཇ་མངར་མོ་མང། མཆོད་མཁན་ཡོང་གིས་ད་ཡིན་ནའི་ལས་མངར་མོ་དེ་ལ་ཁོ་མངར་ཆ་ཡོད་དུས་ག་ནས་གཟུགས་པོ་གནོད་ཅིག་རེད་བ་དེ་གས་ཚང་མ་ལ། ད་རེས་འདིའི་ཐོག་ལ་སྐལ་བཟང་མཐུ་བོས་བྱས་ནས་ཞུ་གི་ཡིན། བོད་ཇ་ལ་གནོད་ཡག་ཟེར་ཡག་ཅིག་དང་མངར་ཆ་གནོད་ཡག་བྱས་ན་མངར་ཆ་ལ་གནོད་ཡག་མང་ཡོད་ག་རེ་བྱས་ནས་ཞུ་གི་ཡོད་ན། མངར་ཆ་ལ་འབྲེལ་བ་ཡོད་པའི་ནམ་རྒྱུན་ང་རང་ཚོའི་ཟས། འབྲུ་རིགས། ཤིང་ཏོག། ཤིང་ཏོག་ཁུ། མངར་མོའི་རིགས་མང་པོ་མཆོད་ཀྱི་ཡོད་རེད་པ། དེ་མཆོད་དུས་ཀ་ནས་དེའི་སྒང་ན་མངར་མོ་འཐུང་བ་མཆོད་པ་ཡིན་ན་ཅི་ནི་ན་ཅི་ནི་དེ། གཅིག་གི་ཅི་ནི་ནམ་རྒྱུན་ཅི་ནི་རིགས་དང་དེ་ནང་བཞིན་གྱི་དེང་སང་གི་ཅིག་སྦྱོར་རྟ་བྱས་པའི་ཅི་ནི་རིགས་མང་པོ་འདུག་ཨ། དེ་གས་དེ་གནོད་ཡག་མང་དྲགས་པ་དང། ཨ་ནི་ཞག་རྩི་མཆོད་ན་ཨ་ནི་གཟུགས་ལ་གནོད་ཀྱི་ཡོད་གསུང་ཡག་ཅིག་འདུག་ཨ། ཞག་རྩི་སྡུག་གོ་ཡིན་ན་ཡིན་དང་ཡིན། ཡིན་ན་ཞག་རྩི་ཡག་དེ་གཟུགས་པོ་ལ་གནོད་ཡག་ལས་ཕན་ཡག་མང་ཡོད། དཔེར་ན་ཆ་བཞག་ན་ད་ལྟ་ད་ལོ་ཕལ་ཆེར་བཅུ་བཅོ་ལྔ་འགྲོ་གི་ཡོད་རེད་ད་ཞག་རྩི་བཟས་པས་གཟུགས་པོའི་ནང་ལ་ནམ་རྒྱུན་ཟས་ནང་ལ་ཞག་རྩི་དེ་ཡག་དེ་མང་བཏང་པ་དང། མངར་མོ་ཡོང་མཁན་གྱི་འབྲུ་རིགས་དང་དེ་ག་ཉུང་བཏང་བས་ན་ཚ་མང་པོ་ཅིག་གི་སྔོན་འགོག་བྱེད་ཡག་གི་གཞི་རྩ་ཆགས་ཀྱི་འདུག་བྱས་ནས་ད་ལྟ་ཞིབ་འཇུག་མང་པོ་ཅིག་སླེབས་ཡོད་ད་ཡིན་ན་ད་ལྟ། ད་ལྟ་བྱ་ཡ་ལ་ང་རང་ཚོ་བོད་ཇ་དེའི་ནང་ལོགས་ལ་ནི་མར་འདི་བོད་ཀྱི་ས་མཐོའི་སྒང་ལ་འཚོ་བའི་ད་སེམས་ཅན་གྱི་ཁྲོད་ནས་བྱུང་བའི་མར་དེ་ཡིན་པ་ཡིན་ན་ཞེ་དྲག་སྤུས་དག་པོ་ཅིག་གསུང་གི་ཡོད་རེད། སེམས་ཅན་ལ་ནི་རྩྭ་ར་རང་རྐང་ལྟ་ཅིག་རི་དང་དེ་བ་བར་ནས་རྩྭ་བཟས་བཞག་ཀྱོག་ཅིག་ཡིན་དུས་ག་ནས་ད་ཡིན་ནའི་ལས་མར་ལ་སྦྱོར་རྟ་བྱས་བཞག་ཀྱོག་མར་མང་པོ་ཅིག་ཐུག་གི་ཡོད་རེད་ཨ་འདིའི་སྒང་ལ་བོད་ཇའི་ནང་ལོགས་ལ་ཚྭ་དེ་བསྐྱུར་དུས་ག་ནས་མར་ཡག་པོ་མེད་པའི་སྒང་ལ་ཚྭ་ཅིག་སླེབས་པ་ཡིན་ན་ཨ་ནི། ཁྲག་ཚད་དང་ཅིག་གི་ཀོ་ལུག་འདི་ཚོ་ཐད་ཀར་འབྲེལ་བ་ཅིག་བྱེད་ཀྱི་ཡོད་མ་རེད། སྡུག་ག་ལ་སོང་ན་ད་ག་རང་ནས་མར་དེ་སྦྱོར་རྟ་བྱས་པའི་མར་དེ་ཞག་རྩི་སྡུག་གོ་རེད་པ་ཚྭ་དེ་རང་བྱུང་ལ་བྱུང་བའི་ཚྭ་ང་རང་ཚོ་བོད་ཀྱི་ས་ཁུལ་ནས་བྱུང་བའི་ས་ཚྭ་ཚྭ་ཡག་དེ་ཅིག་ཡིན་པ་ཡིན་ན་ད་འདི་གས་ཚང་མ་ག་རེ་ཡིན་ནས་ཚད་དང་ལྡན་པ་མཆོད་དགོས་ཡག་དང་མང་དྲགས་པ་ཡིན་ན་གཟུགས་པོ་ལ་གནོད་ཡག་གི་གཞི་རྩ་བྱེད་ཀྱི་ཡོད་དཔེར་ན་ཆ་བཞག་ན་ང་རང་ནམ་རྒྱུན་ཇ་བོད་ཇ་འཐུང་གི་ཡོད་ཇ་དེ་ཇ་པ་ཏི་རང་སླ་ཙམ་བྱས་ཚྭ་དེ་སྐྱེས་སུ་ཉུང་ཙམ་བྱས་ཡིན་ནའི་ཇ་དེའི།

vitamin D དང omega three མང་པོ་ཡོད་པའི་རྐྱེན་གྱིས་ཡག་པོ་ཡོད་རེད་ཤོད་ཚེ་བྱས་ཙང་ནམ་རྒྱུན་ནས། པ་ཏི་དེ་སླ་ཙམ་བྱས། ཨ་ནི་ཚྭ་དེ་ཡག་ག་ཙམ་བྱས། ཨ་ནི་ཚྭ་དེ་ཡག་ག་ཡིན་པ་གང་ཞིག་ལ་ཡང་ཉུང་ཙམ་བྱས་ད་ག་ནང་བཞིན་མར་དེ་འབོར་ཏག་ཏག་ཅིག་བྱུང་བྱས་ཨ་ནི་ཚད་རན་པོ་བྱས་ནས་མཆོད་པ་ཡིན་ན། ཡིན་ནའི་ད་མཆོད་པ་ཡིན་ནའི་ཅིག། ཇ་དམ་གང་ཙམ་ང་རང་ཚོ་བོད་པས་མཆོད་ཡག་ཅིག་ཅིག་མཆོད་ན་ཇ་དམ་གང་མཆོད་ཀྱི་རེད་པ། འདིས། སོ་སོའི་གྲོད་ཁོག་རྒྱག་དང་གོམས་གཤིས་ག་ཚོད་རེད་དེ་འདོད་པ་གང་ཡག་རེད་མི་ཤོད

དེ་ད་ལྟ་ཡང་ཉེན་ཁའི་རང་བཞིན་དེ་གའི་ངོ་སྤྲོད་གནང་སོང་ལ། འཚོ་བའི་གོམས་གཤིས་དང་ཟས་རིགས་དེ་གའི་གི་ཐོག་ལ་དོ་སྣང་བྱེད་དགོས་ཡག་གསུངས་སོང། ད་ཡིན་ནའི་ལས་ན་ཚ་འདི་ཅིག་མ་ཡོང་གོང་ལ་ཅིག་ནད་རྟགས་ར་ག་རེ་ག་རེ་ཅིག་ཐོན་གི་ཡོད་ན་ལོ། ད་དམིགས་བསལ་ཅིག་སྙིང་རྩ་འགག་ཡག་དེ་ད་ཞེ་ཅིག་ཉེན་ཁ་ཆེན་པོ་ཅིག་ར། ཀླད་པའི་རྩ་ག་ཡ་སྙིང་རྩ་ག་ཡ་ས་དེ་ཚོའི་རིགས་དེ། ཤེས་ན་ཤ་ཤེས་ན། ཚང་མས་མཁྱེན་དགོས་ཡག་ཅིག

འདི་གས་དེ་ཐད་ཀར་འབྲེལ་བ་ཡོད་རེད་དེ། ད་འདི་འདྲས་ཡོད་པས་ན། སྙིང་རྩ་ལ་འབྲེལ་བ་ཡོད་པས་ཨ་ནི་སྙིང་དང་འབྲེལ་བ་ཡོད་གྲིབ་སྐྱོན་གྱི་ན་ཚ་ཕོག་ཡག་གི་གཞི་རྩ་བྱེད་ཀྱི་ཡོད་རེད་ལ། ད་ཀླད་པ་ལ་འབྲེལ་བ་ཡོད་གྲིབ་སྐྱོན་རང་ཕོག་ཡག་དེ། ད་ངས་སྙན་ཞུས་པའི་ནང་བཞིན་ཧྭ་རྗེས་ལས་མགོ་ཡུ་འཁོར་ཡག་མགོ་ན་ཡག་ད་ག་ནང་བཞིན་གྱི་ཨ་ནི་ད་མཚམས་མཚམས་ཨ་ནི་རྐང་པའི་རྩེ་དང་མཛུབ་གུའི་རྩེ་ཐོག་ལ་ཚོར་བ་མེད་ཀྱོག Numbness དང་དེ་འདྲས་ཆགས་ཡག་ཨ་ནི་ད་ག་ནང་བཞིན་གྱི་མིག་གི་གནས་སྟངས་ཐབས་སྐྱོ་རུ་འགྲོ་ཡག་ཨ་ནི་ཅིག་ཛ་དྲག་བྱུང་བ་ཡིན་ན་ཨ་ནི་གཞོགས་གཅིག།

ཨ་ནི་གྲིབ་སྐྱོན་ན་ཚ་སླེབས་ཡག་གཞི་རྩ་བྱེད་ཀྱི་ཡོད་རེད། ལོའོ་འཇམ་དབྱངས་ལགས་ཡིན་པས་ན་ཟས་བཅུད་རིག་པའི་ཆེད་ལས་པ་ཅིག་ཆགས་གནང་གི་ཡོད་རེད་པ་ད་ད་ལྟ། ང་ཚོ་ན་ཚ་དེའི་ཉེན་ཁའི་རང་བཞིན་དེ་གའི་གསུང་ཡག་དང་ནད་རྟགས་དེ་གའི་ངོ་སྤྲོད་གནང་སོང་ད་ཡིན་ན་ལས་གལ་ཆེ་ཤོས་ང་རང་ཚོ་ནི་གཅིག་ན་ཚ་དེ་མ་ཐོན་གོང་ནས་ནི་སོ་སོས་དོ་སྣང་གི་ཐོག་ནས་སྔོན་འགོག་དེ་ད་གལ་ཆེ་ཤོས་ཀྱི་ཆེ་ཤོས་དེ་ཆགས་བསྡད་ཡོད་རེད་ད། སྔོན་འགོག་དེ་ལས་ན་ཚ་མང་པོ་ཅིག་དེ་ཁ་ནས་ཡོང་བ་ད་ཟས་རིགས་སྣ་མིན་སྣ་ཚོགས་བཟས་དྲགས་པའི་དབང་གིས་ན་ཚ་དེ་གའི་ཡོང་གི་ཡོད་རེད་ད། ང་རང་ཚོ་གཅིག་གི་མཆོད་ཡག་ཉི་མ་རེ་རེ་གི་མཆོད་ཡག་ནང་ལོགས་ལ་ནི་འཇམ་དབྱངས་ལགས་ཀྱིས་ང་ཚོར་རྟག་ཏུ་གསུང་གི་རེད་ད། བཅུད་དང་ལྡན་པ་ཚད་རན་པོ་གོམས་གཤིས་ལྡན་པ་གསུང་དུས་ད་དེ་གས་ད་ལྟ་གཅིག་གི་ན་ཚ་དེ་གས་ནི་མ་ཡོང་ཡག་སྔོན་འགོག་ཐུབ་ཡག་གི་ཆེད་དུ་ད་ཟས་དང་སྤྱོད་པའི་ཐོག་ནས་ཡང་ང་རང་ཚོས་བྱེད་ཐུབ་པ་ར་ག་རེ་ག་རེ་ཡོད་རེད། ད་ག་རང་འབྲོས་ག་ལ་ཞུས་ཆོག་ཅེས་ད་དང་པོ་ཉི་མ་ངས་རྟག་པར་ཞུ་གི་ཡོད་གཟུགས་སྐུ་ལ་གཉན་ཁ་མ་བཟོ་མཁན་གྱི་ཟས་ཁ་ཟས་དེ་མཆོད་དགོས Anti Inflammatory Diet ཟེར་བ་ད་འདི་ནང་ལ་གཉན་ཁ་བཟོ་མཁན་གྱི་ཟས་གང་རེད་དེ་མངར་མོའི་རིགས་སྦྱོར་བཏགས་བྱས་པའི་ཟས་རིགས་རེད་ད་ག་ནང་བཞིན་གྱི་སྣུམ་སྡུག་ག་སྣུམ་སྡུག་ག Refine Oil ཟེར་གི་འདུག་ག་འདི་ད་ཨ་སྣུམ་ནང་བཏགས་པའི་ཁ་ལག་རིགས་ད་ག་ནང་བཞིན་གྱི་ཨ་ནི་སྦྱོར་བཏགས་བྱས་འབྲུ་རིགས་དེ་གས་དེ་རིགས་དེ་གས་དེ་གཟུགས་སྐུ་ལ་གཉན་ཁ་བཟོ་མཁན་གྱི་ཟས། ཨ་གཉན་ཁ་མ་བཟོ་མཁན་གྱི་ཟས་ཞག་ཚི་ཡག་ག། དམིགས་བསལ་གྱི་ཚལ་སྣ་འཛོམས་ཤིང་ཏོག་སྣ་འཛོམས་དམིགས་བསལ་གྱི་ཤིང་ཏོག་ནང་ནས Low Glycemic ནི་མངར་མོའི་ཚད་དེ་གཟུགས་སྐུ་ནང་འཕར་ཡག་ཉུང་ཉུང Glycemic ཉུང་ཡོད་པའི་ཤིང་ཏོག་སྨན་ན་ཡག་ག། ད་ག་ནང་བཞིན་ཚལ་ཨ་ནི་གཅིག་གི་མཚོ་མཚོ་ལ་བྱུང་པའི་ཨ་ནི་ཉ་ཤའི་རིགས་ཨ་ནི་མཚོ་བྱུང་པའི་ཨ་ནི་ཤའི་རིགས་ག་རེ་ཡིན་ནའི་གཅིག་རང་བྱུང་ལ་རྩྭ་ལ་བརྟེན་པ་དང་ཨ་ནི་གཅིག་ཁུངས་དེ་གས་ཡག་པོ་ཡོད་པ་དང་གཙང་མ་ཡོད་པའི་ཟོག་རིགས།

རིམ་པས་ཅན་དེ་ཡ་རི་ལ་གཟུགས་སྐུའི་གནས་སྟངས། གཅིག་གི་བདུན་ཕྲག་འཆར་ཅན་བྱས་ན་ཡག་ཡོད་ན་ཡག་གི་འདི་ཡིན་ན་གཅིག་གི་གཟའ་ཟླ་བ་ལ་ཆུ་ཚོད་བཅུ་གཉིས་གཟའ་མིག་དམར་ལ་ཆུ་ཚོད་བཅུ་བཞི་གཟའ་ལྷག་པ་ཆུ་ཚོད་བཅུ་དྲུག་བྱེད་བྱེད་འདུག་ཟེར་ཡིན་ན་ཡང་མཚམས་མཚམས་ལ་ཡིན་ན་ག་རེ་ཡག་ཡོད་ན། ནམ་རྒྱུན་ང་རང་གཟའ་སྤེན་པ་དང་ཉི་མ་ལ་ཡ་ད་མི་མི་ཡར་མར་འཛོམས་དེ་ནས་གནས་དོན་ག་འདི་ད་ང་ཟུར་བོ་བསྡད་གི་ཡོད་ཟེར་ནས་ཁ་ལག་མཆོད་མ་མཆོད་དེ་འདྲའི་བྱུང་བ་ཡིན་ན་ཏོག་ཙམ་མ་བདེ་ར་ཞུ་གི་འདུག་བྱས་ཙང་ཡིན་བྱུང་ན་གཟའ་ཟླ་བ་ལ་ཡ་གཅིག་ན་གཟའ་འཁོར་གཅིག་ལ་ཐེངས་གསུམ་གནང་ཐུབ་པ་ཡིན་ན་ཞེ་དྲག་ཡག་པོ་ཡོད་རེད་དེ་གནང་ཐུབ་པ་དང་ཨ་ནི་ཉི་མ་གཅིག་གཟའ་འཁོར་ལ་ཉི་མ་གཅིག་ཉི་མ་གཅིག་དེ་ཨ་ནི་ཞལ་ལག་དུས་གཅིག་མཆོད་དེ་འདི་གནང་ཡག་དེ་ནམ་རྒྱུན་ནས་སོ་སོའི་གཟུགས་སྐུའི་ལྗིད་ཚད་དེ་མཐོ་པོ་བྱས། ཕོ་བ་གང་དུ་བ་ལ་ཚིལ་ལུ་དེ་རིགས་དེ་འདྲས་ཡོད་པ་ཡིན་ན་འདི་གནང་ཐུབ་པ་ཡིན་ན་ཡག་པོ་ཡོད་རེད་ཞོག་ཅི་ད་ཡང་དེ་འདྲ་མེད་པ་ཡིན་ན་ཨ་ནི། གཟའ་འཁོར་གཅིག་ལ་ཐེངས་མ་གཉིས་གནང་ཐུབ་ཡིན་ན་ཉིན་མ་གཉིས་གསུམ་ནང་ལ་ཡང་ཨ་ནི་ཆུ་ཚོད་འདི་ལྔ་གནང་ད་ལྟ་ནམ་རྒྱུན་ནས་ཞལ་ལག་མཆོད་སྟངས་འདི་གར་ཆོག་འདི་གནང་ཡ་ལ་གཞི་རྩ་ག་རེ་རེད་ཟེར་ན། དང་པོ་འདི་མ་གནང་གོང་ལ་ག་རེ་གནང་དགོས་རེད་ཟེར་ན། ཞལ་ལག་མཆོད་ཡ་དེ་དུས་གསུམ་གཅིག་པོ་ལ་མར་བབས་དགོས་བ། ང་ཚོ་ད་ལྟ་གར་ཆོག་ཟེར་ན་ཞོགས་ཇ་མཆོད། དེ་ནས་བར་མཚམས་ཀྱི་ལྟོགས་གསོས་མཆོད་དེ་ནས་ཉིན་གུང་ཞལ་ལག་མཆོད་དེ་ནས་ཆུ་ཚོད་གསུམ་པའི་བར་གསུམ་པ་དང་བཞིའི་བར་ཡང་ལྟོགས་གསོས་མཆོད་དེ་ནས་ཡང་དགོང་དག་ཞལ་ལག་མཆོད་པ་རེད་བ། ད་ལྟ་དུས་ཚོད་ལ་ཡང་ལྟོགས་གསོས་དེ་ཉུང་ངུར་བཏང་ན་བྱུང་ན། མེད་པ་རང་བྱེད་ཞལ་ལག། ཐེངས་མ་གསུམ་གཅིག་པོ་མཆོད་ཡ་བྱེད་ཨ་ནི་དེ་ནས་ལྟོགས་གསོས་སྤང་གནང་བའི་གཞུག་གུ་ལ་ཞལ་ལག་ཐེངས་གསུམ་མཆོད་ཨ་ནི་བྱུང་ན། ཨ་ནི་ཉིན་མོ་གཅིག་ལ་ཞལ་ལག་དུས་གཉིས་བྱེད་ཨ་ནི་བར་མཚམས་ལ་ལྟོགས་གསོས་བྱེད་ར་ལྟོགས་གསོས་དེ་ཨ་ནི་ཞག་ཚི་ཡག་གའི་ཤིང་ཏོག་སྐམ་པོའི་རིགས་ལ་དཔེར་ན་སྟར་ཀ་དང་གཅིག་ཡོད་རེད་བ་ད་ག་ནང་བཞིན་ཤིང་ཏོག་ཡག་ག Blueberry Berry དང Apple དེ་ནས་མཆོད་ན་ཤིང་ཏོག་སྣེ་ཁ་གཅིག་བྱེད་ཨ་ནི་དེ་ནས་ཞལ་ལག་དུས་གཉིས་བྱེད། དུས་གཉིས་བར་བྱས་པ་ཡིན་ན་བར་མཚམས་ལ་ལ་ཕལ་ཆེར་ཉུང་ཤོས་ལ་ཆུ་ཚོད་ཉུང་ཤོས་ལ་ཆགས་འགྲོ་གི། འདི་གནང་ཐུབ་པ་དང་འདི་གནང་ཐུབ་པ་ཡིན་ན་ད་ཡག་ཤོས་དེ་ལས་སླ་ཤོས་དེ་རེད་དེ་གཅིག་བྱས། ད་ཨ་ནི་གསུམ་པ་དེ་གཟུགས་སྐུའི་ནང་ལ་ཡ། སེམས་ལ་དངངས་སྐྲག་ཤོར་བ་དངངས་སྐྲག་གི་རིགས་དེ་ཉུང་ངུར་བཏང་དགོས་ཀྱི་ཡོད་རེད་དངངས་སྐྲག་དེ་ཉུང་བཏང་བ་ཡིན་ན་ངས་ད་གིན་སྔོན་ལ་ཞུས་པའི་ནི་གཟུགས་སྐུའི་ཀོར་སོ་གཟུགས་སྐུའི་ནང་ལ་དངངས་སྐྲག་གི་འབྲེལ་བ་ཡོད་པའི cortisol ཉུང་ངུར་ཕྱིན་པ་དང cortisol སིན་ཉུང་ངུར་ཕྱིན་པ་ཡིན་ན།

དེས་གཟུགས་སྐུ་ལྷོད་ལྷོད་ཆགས་ཀྱི། སེམས་ཀྱི་དངངས་སྐྲག་ཉུང་བཏང་ཡག་དང་གཟུགས་སྐུ་ལྷོད་ལྷོད་ཆགས་ཀྱི་བྱེད་རྩོལ་བྱེད་དགོས་ཡོད་རེད་ལ། ད་ག་ནང་བཞིན་ང་རང་ཚོའི་གཟུགས་སྐུ་ལ་ཡ། ཆུ་དང་ཨ་ནི་ལུས་སྦྱོང་གི་ཚད་དང་ལྡན་པ་དགོས་ཡོད། ད་ཚད་དང་ལྡན་པ་ཟེར་དུས་ཀ་ཉི་མ་གཅིག་ལ་བྱུང་ན། ཆུ་ཚོད་ཕྱེད་ཀ་ཉི་མ་ལྔ་དྲུག་གནང་ཐུབ་པ་དང་དེ་མཐའ་མ་དེ་མེད་ནའང་ཉུང་ཤོས་ལ་སྐར་མ་ཉི་ཤུ་ཚོད་ཅིག་གི་གཟའ་འཁོར་ལ་ཐེངས་མ་ལྔ་གནང་ཐུབ་པ་ཡིན་ན་དེ་ཡིས་ན་ཚ་མང་པོ་ཅིག་གི་གཟུགས་སྐུའི་ནང་གཉན་ཁ་དང་དེ་མིན་གྱི་གཟུགས་སྐུའི་དངངས་སྐྲག་གི stress དེ་གས་དེ་གས་ཡོང་སའི་གཞི་རྩ་མང་པོ་ཅིག་ལ་སྔོན་འགོག་བྱེད་ཐུབ་ཀྱི་རེད་ད་དེ་ལ་ཅིག་དེ་སྔོན་ང་ཚོ་འཇམ་དབྱངས་ལགས་ངོ་སྤྲོད་ཅིག་གནང་དུས་ད་དུས་བཀག་གི་ཟས་གཅོད་ཡག་དང་དེ་འདྲས་ད་དོ་སྣང་བྱེད་དགོས་ཡ་དེ་གས་ཀྱི་ཐོག་ལ་ཅིག་ཉིན་རེ་རེ་ལ་ཆུ་ཚད་དང་ལྡན་པ་ཅིག་འཐུང་དགོས་རེད་ཟེར་བྱས་གསུང་གི་འདུག་ད་ཆུ་དེ་ལ་གནད་འགག་ཆེ་གི་ཡོད་ས་རེད་བ། རེད་རེད་ཆུ་དེ་ཚད་དང་ལྡན་པ་མཆོད་གནང་ཐུབ་ཀྱི་མེད་ན་ཨ་ནི Dehydration ནི་ཆགས་པ་ཡིན་ན་ཨ་ནི་དེ་མིན་གྱི་ཡང Dehydration ནི་ཆགས་པ་ཡིན་ན་སྙིང་རྩ་འགག་ཡག་གི་རྟགས་མཚན་འདྲ་པོ་དང་ཨ་ནི་ཁྲག་རྩ་འགག་ཡག་གི་རྟགས་མཚན་འདྲ་པོ་སླེབས་རེད་ག་རེ་ཟེར་ན་སྐྱུག་མེར་ལངས་ཡག་ཨ་ནི་མགོ་ན་ཡག་གཟུགས་པོ་ཐང་ཆད་ཡག་བྱས་ཙང Dehydration ཆགས་པ་ཡིན་ན་ཡང་ཁོ་རང་ཁོ་རང་དཔག་པའི་ན་ཚ་མང་པོ་ཅིག་གིས་སྙིང་རྩ་དང་འབྲེལ་བ་ཡོད་པའི་རྟགས་མཚན་འདྲ་པོ་དེ་འདྲ་མང་པོ་ཐོན་ཡོང་གི་རེད་བྱས་ཙང་ཡིན་གཅིག་མིན་གཅིག་ང་རང་ཚོའི་གཟུགས་པོའི་ལྗིད་ཚད་ཀྱི་ཕྱེད་ཀ་ཙམ་ཅིག་དཔག་པའི་ཆུ་དེ་མཆོད་དགོས་རེད་ད་འདི་རྡོག་རྡོག་རེ་ཤོད་པ་བྱས་ན་ཉི་མ་གཅིག་ལ་ཡར་བྱུང་ན cup དྲུག་དང་བཅུའི་བར་ལ་མཆོད་གནང་ཐུབ་པ་ད་འདི་དགུན་ཁ་ལ་ནི་འདི་ག་ཚོས་གཟུགས་སྐུ་ལ་ཡང་རྔུལ་ནག་དང་དེ་ནས་མེད་དུས་ཀ་ནི་དགུན་ཁ་ལ་ཏོག་ཙམ་ཉུང་མཆོད་དབྱར་ཁ་ཚ་བ་ཡོད་དུས་ཀ་ནི་ཡིན་གཅིག་མིན་གཅིག་གི་ཆུ་དེ་ཏོག་ཙམ་ནམ་རྒྱུན་ལས་མང་བ་མཆོད་དགོས་པ་རེད་ད་རློན་པ་དེ་ཚད་དེ་ལྡན་པ་མཆོད་དགོས་ཨ་ཅེ་ད་ཨ་ད་ག་ནང་བཞིན་ངས་ད་གིན་ཉེར་ཞུ་གཟུགས་སྐུ་ལ་ཡང་ལུས་སྦྱོང་དང་ཨ་ནི་འགུལ་སྐྱོད་དེ་ཏག་ཏག་དགོས་ཀྱི་རེད་ད་དཔེར་ན་ལུས་སྦྱོང་དང་འགུལ་སྐྱོད་དེ་འདྲ་ཡག་པོ་ཡོད་པ་ཡིན་ན་གཟུགས་སྐུའི་ང་རང་ཚོའི་གཟུགས་སྐུའི Circulation ཟེར་གི་དང།

གནོད་ཡག་གི་དུག་དང་བུག་གུ་རིགས་གཟུགས་ནང་ད Toxic ལ། གཟུགས་སྐུ་ནང་ལ་མ་ཡོང་ཡག་དང་གཙང་མ་བཟོ་ཐུབ་པ་ཡིན་ན་འདིས་གཟུགས་སྐུ་ནང་ཉེན་ཁ་ཉུང་འགྲོ་ཡག་དང་ད་ག་ནང་བཞིན་གྱི་གཟུགས་སྐུའི་ལས་ཀ་གཙང་མ་བཟོ་ཡག་གི་ལས་ཀ Detox དང་འདི་གས་ལས་ཀ་བྱེད་ཡག་གི་བྱེད་རྩིས་བྱེད་གི་ཡོད། མཐའ་མར་འདི་ང་རང་ཚོའི་ཕོ་ཁོག་གི་མེ་དྲོད་འདི་ཡག་པོ་དགོས་ཡག་འདི་གལ་ཆེན་པོ་རེད་སེམས་ལ་རྔམ་དྲག་དང་ད་ག་ནང་བཞིན་གྱི་གཉིད་དང་འདི་གས་ཚང་མ་འདི་གས་འདི་ཕོ་ཁོག་མེ་དྲོད་དང་འབྲེལ་བ་ཡོད་རེད་པ། ཕོ་ཁོག་མེ་དྲོད་དེ་ཡག་པོ་ཡོང་ཡག་དང། ཕོ་ཁོག་དང་འབྲེལ་བ་ཡོད་པའི་རྒྱུ་མའི་གནས་སྟངས་དེ་ཡག་པོ་ཡོང་བ་ཡིན་ན། ཨ་ནི་འདི་ཡིས་ང་རང་ཚོའི་ཁྲག་དང་ཡར་དང། གྲིབ་སྐྱོན་གྱི་ན་ཚ་དང། ཨ་ནི་འདི་དང་འབྲེལ་བ་ཡོད་ན་ཚ་མང་པོ་ཅིག་ལ་འགྱུར་གྱི་ཡོད་རེད་ལ། ཨ་ནི་ད་ག་ནང་བཞིན་དེའི་ཁ་ཐུག་ལ་ཡང་འབུ་སྲིན་ཡག་པོར་འགྱུར་ཡག་གི་བསྙལ་བའི་རིགས་དཔེར་ན་ཆ་བཞག Kimchi དང་ས་སྐོར་ཟས་ཤོར་བ་དེ་གས་ཞོའི་རིགས་དེ་གས་དེ་མཆོད་གནང་ཐུབ་པ་ཡིན་ན་དེ་ཁོ་རང་འབུ་སྲིན་རང་ཆགས་འགྲོ་གི་རེད་པ། ཨ་ནི་ཚལ་དང། འབྲུ་རིགས་སྦྱོར་རྟ་མ་བྱས་པའི་འབྲུ་རིགས་དེ་གས་དེ་གར་བཅོག་སོང་ན་འདི་སྐད་དེ། ང་རང་ཚོའི་འབུ་སྲིན་དེ་གས་ཁ་ལག་ཆགས་འགྲོ། དེ་བསྙལ་བཞག་པ་དེ་ཁོ་རང་ཁོ་རང་འབུ་སྲིན་རང་རེད་བ། པྲོ་པ་རིགས་རང་རེད་བ། འདིས་ང་རང་ཚོའི་ཕོ་ཁོག་གི་མེ་དྲོད་ཡག་པོ་ཆགས་ཀྱི་ཡོད་ལ། ཕོ་ཁོག་མེ་དྲོད་ཡག་པོ་ཆགས་པའི་རྐྱེན་གྱིས་ཨ་ནི་ཁ་ལག་འཇུ་ཡག། ཨ་ནི་གཟུགས་སྐུའི་ལྗིད་ཚད་ཏག་ཏག་བསྡད་ཡག། ཨ་ནི་ཀླད་པའི་འཕྲོད་བསྟེན། དེ་མིན་ང་རང་ཚོའི་ལུས་ཟུངས་མ་ལག་གི་ནུས་པ་འཕེལ་འགྲོ་ཡག་དང་ཨ་ནི་འགོས་ནད་རིགས་དེ་གས་དེ་ཉུང་འགྲོ་ཡག་བཅས་ཀྱི་ལྗིད་ཚད་མང་པོ་ཆགས་དགོས་རེད། ད་འདི་གས་དེ་ཞུས་པའི་ཐོག་ནས། ཨེ་ངས་འཚོ་བཅུད་ཁ་ཤས་ཤིག་ཨ་ནི་མར་རིམ་པས་ཞུ་གི་ཡིན། ལོངས་བྱས་ཙང་ད་འདི། ལྕམ་ལགས་གསུང་ཡག་གི་འཚོ་བཅུད་འདི་འཚོ་བཅུད་རིལ་བུ་འདི་འཆར་གི་ཡོར་བའི་ལོ་ད་འདི་བཟའ་བཅའི་རིགས་ཅིག་ཡང་ལོགས་ཀ་ཅིག་བྱས་འཚོ་བཅུད་འདི་ལོངས། རིལ་བུ་རང་སྐོར་ཞུ་རིལ་བུ་རང་བྱས། འདི་འདྲས་ཀྱི་ན་ཚའི་གཞི་རྩ་ཅིག་ཡོད་པ་ཡིན་ན། ཟས་བཅུད་ཁོ་རང་གི་ཚད་དེ་ལྡན་པ་ཕི་ཀའི་ཆགས་ཡོད་མ་རེད་ཁོ་ལ་ཕན་ཡག་གི་ཐད་ཀར་ཕན་ཡག་གི་ཚད་དེ་ཆགས་ཡོད་མ་རེད་དེ་ཆ་མ་ཆགས་གོ་དུས་ཀ་ནས་ཡིན་གཅིག་མིན་གཅིག་རིལ་བུ་རང་གཅིག་མཆོད་གནང་ཐུབ་པ་ཡིན་ན་ན་ཚ་སྔོན་འགོག་བྱེད་ཡག་ལ་ཕན་གྱི་ཡོད་ག་རེ་ཟེར་ན་དེང་སང་ང་རང་ཚོའི་གཅིག་ཟས་བཅུད་ཀྱི་གཅིག་ཞུས་པ་ཡིན་ན་ང་རང་ཚོའི་དངོས་གནས་གི་གཟུགས་སྐུ་ཕན་ཡག་གི་ཞལ་ལག་བཅུད་དེ་ལྡན་པ་མཆོད་ཡག་དེ་ཕལ་ཆེར་ཁག་པོ་རེད་ད། རེད་རེད་རེད་ད་ད་གཟའ་དཔལ་དེ་འཚོ་བའི་ཆ་རྐྱེན་ཡག་རུ་ཕྱིན་དེར་དེ་འབྱོར་ལྡན་རིགས་དེ་མང་པོ་ཞེ་གཅིག་བྱས་ཨ་ནི་ཚད་དང་ལྡན་པ་དེ་སོ་སོས་ཚལ་སྣ་འཛོམས་ཡིན་ནའི་རེད་ཤིང་ཏོག་སྣ་འཛོམས་དང་ཡང་ན་འབྲུ་རིགས་ཀྱི་རིགས་དེ་གྲོ་ཞིབ་ཡིན་ནའི་གྲོ་ཞིབ་ནག་པོའི་རིགས་དེ་ཚོ་ཕར་ཚུར་ཚད་གཞི་ཏག་ཏག་དེ་ཡོང་གི་མི་འདུག་ཨ་ད་ལས་ཀའི་བྲེལ་བ་ཡིན་ནའི་རེད་ད་མང་པོ་གཅིག་གི་ཐོག་ནས་ཨ་ནི་ཚོང་ཁང་དང་པོ་ཡོད་རེད་དེ་ལས་ཡིན་ནའི་ལས་ཡང། དོ་སྣང་བྱེད་མ་ཤེས་པའི་དབང་གིས་ཡང་བཟའ་སྟངས་མ་ཤེས་པའི་མང་པོ་ཡོང་གི་འདུག་བ། རེད་ད་ག་ནང་བཞིན་བཟའ་སྟངས་མ་ཤེས་པ་དང་ཏག་ཏག་ཏག་ཏག་ཚེ་ཚད་གཞི་ཏག་ཏག་ཏག་ཏག་ཨ་ནི་ཉོབ་ཆ་རྒྱག་གར་འགྲོ་དུས་ག་རེ་ཉོ་དགོས་ཡོད་མེད་དེ་ཧ་མ་གོ་བ་དང་དོ་སྣང་མེད་པའི་ཐོག་ནས་ཨ་འདི་ཡིན་དུས་ག་ནས་ད་སེམས་ནང་ལ་ཨོ་ད་ད་རེས་ངས་ཚོང་ཁང་དེ་ཕྱིན་ཅིག་ཉོས་བས་གཉིས་ཉིན་ཉོས་ཚལ་ཉོས་བས་ཨ་ནི་ཚལ་ཡིན་ནའི་ཚལ་ག་རེ་ག་རེ་ཡག་ཡོད་རེད། ཤིང་ཏོག་ཡོད་བས་ནི་ཤིང་ཏོག་ཁག་ཅིག་ནང་ལ་མངར་མོའི་རིགས་མང་པོ་ཡོད་བ་དང་ཤིང་ཏོག་ཁག་ཅིག་ནང་ལ་ཡང་སྨན་གྱི་རིགས་མང་པོ་ཡོད་པ་ཅིག་རེད་བ། ད་ང་རང་སྤྱིར་བཏང་གི་ག་རེ་ཟེར་ན། ཁ་ལ་བྲོ་བ་ཡོད་བྲོ་བ་ཡོད་པའི་ཁ་ལ་ཡོད་པའི་ཚལ་རིགས་དང་ཤིང་ཏོག་རིགས་དེ་མང་པོ་ཅིག་ཉོ་ཡག་གི་གོམས་གཤིས་ཡོད་པ་བྱེད། ཡིན་ནའི་བཅུད་དུ་ཡོད་པ་དེ་ང་རང་རང་རྒྱུད་དུ་ཡང་དོ་སྣང་མེད་པར་ཆགས་འགྲོ་གི་རེད་དེ་ཁོའི་རང་བཞིན་གོམས་གཤིས་འདྲ་པོ་ཅིག་རེད་བ་མི་ཞིག་གི་ཡིན་དུས་ག་ནས་ད་ལྟའི་དུས་ཚོད་ལ་ཡང་ད་དཔེར་ན་འཚོ་བཅུད་གལ་ཆེ་ཤོས་དེ་ད་སྔོན་མ་ནས་ངས་ཞུས Vitamin D གསུམ་དང། D གསུམ་དང་ད་རིས

Vitamin D དེ་ནམ་རྒྱུན་ནས་ང་རང་ཚོ་སྤྱི་ཡོངས་བོད་པ་གཅིག་པོ་མིན་ལ། ཨ་མི་རི་ཀ་འཛམ་བུ་གླིང་གི་སྤྱི་ཡོངས་ཀྱི་མིའི་ནང་ལ་ཡང Vitamin D དེ་སྐྱོ་པོ་ཡོད་རེད། དེ་ལྟར་ཡིན་གཅིག་མིན་གཅིག་གིས་ལུས་སྲོལ་མང་ནུས་སྟངས་འཛིན་བྱེད་མཁན་ལ་ཡང་ང་རང་ཚོའི Vitamin D Three དེ་གཟུགས་པོའི་ནང་ཚད་དེ་ལྟ་བུ་དགོས་ཀྱི་ཡོད་ལ། D གསུམ་དང K གཉིས་བྱེད་མགྱོགས་འདི་ཡིས་ད་ཐད་ཀར་ཁྲག་རྩ་འགག་ཡག་དང་འདི་གའི་ལ་སྔོན་འགོག་བྱེད་ཐུབ་ཀྱི་ཡོད་རེད་བ། ད་ག་རང་སྔོན་འགོག་བྱེད་ཐུབ་ཀྱི་ཡོད་རེད་ལ་ཁྲག་རྩ་འགག་ཡག་བྱས་ཚར་ཡོད་པ་ཡིན་ནའི་འདི་ཡིས་སྔོན་འགོག་དང་ཨ་ནི་ཉུང་གཏང་ཡག་གི་ནི་ཕན་ཡོག་རེ་ཞོག་ཅི་དང་ཨ་ནི་གཉིས་པ་དེ Omega Three ཞག་ཚི་ཡག་ག་ཞག་ཚི་ཡག་ག་དེ་ཀླད་པ་འབྲེལ་བ་ཡོག་རེ་དམིགས་བསལ་གྱི་གཟུགས་པོའི་ནང་ལ་གཉན་ཁ་ཉུང་གཏང་ཡག་དང་ཨ་གཟུགས་པོའི་སྤྱི་ཡོངས་གི་འཕྲོད་བསྟེན་ལ་ཕན་གི་ཡོག་རེ་དང་དམིགས་སུ་བཀར་ཏེ་ཨ་ནི་ཁྲག་རྩ་དང་འབྲེལ་བ་ཡོད Cardiovascular Health དང་ཁྲག་རྩ་དང་སྙིང་རྩ་དང་འབྲེལ་བ་ཡོད

ཁོ་མཆིན་པའི་ནང་ལ་མ་མཆོད་དེ་ལམ་སང་ཁོ་འཇུ་ཐུབ། གཟུགས་སྐུའི་ནང་ལ་བོད་དོན་དྲུག་གོ། གཟུགས་སྐུའི་ནང་ལ་གཉན་ཁ་བཟོ་མཁན Homocysteine ཟེར་གྱི་ཆོ་ལོ་འདིའི་གནས་སྟངས་ཡག་རུ་ཕྱིན་པའི་རྐྱེན་གྱིས། གཉན་ཁ་དང་འབྲེལ་བ་ཡོད་པའི་དམིགས་བསལ་ཁྲག་རྩ་འགག་ཡ་དང་ཨ་ནེ་དེ་མིན་གྱི་ཀླད་པ་དང་རྒྱུན་ན་ཚ་དང་སྙིང་རྩ་དང་དེ་འདྲ་མང་པོ་ཅིག་སྔོན་འགོག་ལ་ཡང་ཕན་ཡོད་རེད་ལ། ཚང་མ་ཡོད་པ་མཆོད་པ་ན་སྙུན་པོ་ཡོད་པའི་ནུས་པ་དེའི་གཟུགས་སྐུའི་ནང་ལ་འཇུ་ཡག་ཡག་གི་བྱུང། ད་ག་ནང་བཞིན་གྱི་འདིའི་ག་རེ་བྱེད་པ་ཟེར་ན Homocysteine གཅིག་པོ་མ་ཡིན་པར་ང་རང་ཚོའི་གཟུགས་སྐུའི་ནང་གི་བཅུད་པྲོ་ཏིན་དུ་བ་རྒྱས་ཀྱི་ལས་ཀ་བྱེད་སྟངས་ལ་ཡང་ཏག་ཏག་བསྡད་པའི་རྐྱེན་གྱིས། གཉན་ཁ་དང། འདི་ལ་གནོད་ཡག་གི་ན་ཚ་མང་པོ་གཅིག་སྔོན་འགོག་ལ་ཕན་གི་ཡོག་རེད་ལ། གཅིག་དེ་དེ་ག་རེ་བྱེད་པ་ཟེར་ན་འཚོ་བཅུད་གཅིག་དེ Magnesium དེ་སྔོན་མ་ངས་ཞུས་པའི་ཡང་སྤྱི་ཡོངས་ཀྱི་ང་རང་ཚོའི་སྤྱི་ཡོངས་ཀྱི་མི་མང་ནང་ལ་ཡང

ད་སྟོབས་སྐྱེད་སྨན་ག་རེ་བཟང་རེད་གསུང་གི་འདུག་བ། སྔོན་ལ་འཚོ་བཅུད་ཀྱི་སྨན་དེ་མ་མཆོད་གོང་ལ་སོ་སོས་ཉིན་རེ་རེ་གི་ཞལ་ལག་མཆོད་ཡ་གང་ཐུབ་ན་གནང་རོགས་ཨང་དེ་ནས་ད་མ་འདང་པའི་ཡོད་པ་ཡིན་ན་འཚོ་བཅུད་ཀྱི་རིལ་བུའི་ཐོག་ནས་ཨང་ཁ་གསབ་ཡོང་ཡ་དེ་འདྲ་ཅིག་རེད་པ་ལགས། ད་ག་རང། སྔོན་དང་པོ་དང་ནམ་རྒྱུན་ང་རང་ཚོས་མཆོད་ཡ་དང་ནམ་རྒྱུན་ང་རང་ཚོས་ཉིན་རེའི་བྱ་སྤྱོད་བྱེད་སྟངས་འཚོ་བ་སྐྱེལ་སྟངས་དེའི་སྨན་ལ་འགྱུར་བ་ད་གཟུགས་སྐུ་ལ་ཕན་ཡ་ཅིག་ལ་འགྱུར་ཡ་གི་གཞི་རྩ་ཅིག་དགོས་ར། འདི་གནང་གིན་གནང་གིན་ཨ་ནི་ཁ་གསབ་མཆོད་ཡག་གི་སྟོབས་སྐྱེད་སྨན་ད་འདི་གྱད་མཆོད་གནང་ཐུབ་པ་ནི་ཕན་གྱི་རེད་པ་ཡིན་ནའི་འདི་ང་རང་ཚོ་ནམ་རྒྱུན་མཆོད་ཡག་གི་ཟས་དང་སྤྱོད་ལམ་འདི་གྱད་དེ་སྨན་ལ་མ་གྱུར་བར་དུ་སྟོབས་སྐྱེད་སྨན་མཆོད་གནང་པ་ཡིན་ནའི་དཔེར་ན་ཆ་བཞག་ན། ཕོ་བ་གི་མེ་དྲོད་ཡག་པོ་མེད་པ་ཡིན་ན་སྟོབས་སྐྱེད་སྨན་མཆོད་པ་ཡིན་ནའི་རེད་ཞལ་ལག་ཡག་པོ་མཆོད་པ་ཡིན་ནའི་འཇུ་གི་མ་རེད་འདི་མེད་དུས་ཁ་ནས། ཕོ་བ་གི་མེ་དྲོད་ཡག་པོ་ལས་ཡག་ལ་ཡ་ག་རེ་ག་རེ་གནང་དགོས་ཡོད་རེད་གཟུགས་པོའི་ནང་ལ་གཉན་ཁ་ཉུང་དུ་བཏང་ཡག་ལ་ག་བྱས་ཙང་འདི་གྱད་དེ་ཡག་པོ་ཅིག་འདི་གྱད་ལ་ནམ་རྒྱུན་ནས་སྦྱངས་ཤིང་གནང་ལ་ཡ། ད་དེ་ཉིན་མ་གཅིག་དང་གཉིས་ལ་ཡོང་ཡག་མ་རེད་ཁོ་ནམ་རྒྱུན་ནས་ཏོག་ཙམ་ཏོག་ཙམ་རིམ་པས་རིམ་པས་རིམ་པས་དེ་དོ་སྣང་གནང་ཅིག་དེ་གནང་ཐུབ་ཡོད་ན་ཨ་ནི་འཕྲོད་བསྟེན་གྱི་གཞི་རྩ་ཆགས་འགྲོ་གི་རེད་པ། གཞི་རྩ་ཆགས་འགྲོ་ལ་ག་ལེར་ག་ལེར་གོམས་གཤིས་ཆགས་འགྲོ་གོམས་གཤིས་ཆགས་གནང་མ་ནི་ནམ་རྒྱུན་ནས་ག་རེ་གནང་པ་ཡིན་ན་ཁོ་ནམ་ཞིག་ཅིག་ཉོ་ཆ་རྒྱག་གར་ཐོན་པ་ཡིན་ན་ཨོ་ད་ང་དེ་རིང་ཚལ་དེ་ཉོ་གི་ང་དེ་ཉོ་གི་བྱས་ནས་འདི་ཅིག་ནམ་རྒྱུན་ནས་ཁོ་ཀླད་པའི་ནང་ལ་ཡོད་པ་ཡིན་ན་གོམས་གཤིས་ཆགས་པ་ཡིན་ན་ཁོ་ཅིག་ཡིན་གཅིག་མིན་གཅིག་གི་ཅིག་ཁག་པོ་དག་འདི་ཡོད་མ་རེད།

འཚོ་བ་སྐྱེལ་སྟངས་དེ་དོ་སྣང་དགོས་ཡ་གཅིག་ནི་ཞལ་ལག་མཆོད་ཡ་དེ་གྱད་ལ་དོ་སྣང་གི་ཐོག་ནས་ཟས་དང་སྤྱོད་པ་གཉིས་སྦྱོར་ཚད་དང་ལྡན་པ་ཅིག་བྱུང་བ་ཡིན་ན་ན་ཚ་དེའི་རིགས་དེ་གྱད་རང་བཞིན་གྱིས་སྔོན་འགོག་བྱེད་ཐུབ་ཀྱི་ཡོད་རེད་པ་ད་དེ་གྱད་ཀྱི་ཡང་ང་ཚོ་ནི་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་འཇམ་དབྱངས་ཚེ་བརྟན་ལགས་ཐུགས་རྗེ་ཆེ་ཞུ་གི་ཡིན།